བརྒྱ་དང་ལྔ་བཅུ་ང་གཅིག། ཤིང་འབྲུག་བོད་ཟླ་དང་པོའི་ཚེས་བཅུ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ། རེས་གཟའ་པ་སངས་ཀྱི་བོད་ནང་གི་སྔ་དྲོའི་རླུང་འཕྲིན་གྱི་ལས་རིམ་འདི་ད་ལྟ་འགོ་འཛུགས་ཞུ་གི་ཡོད། འགོ་འཛུགས་ཞུ་མཁན་ང་ཀུན་བཟང་སྒྲོལ་མ་དང། ནོར་བུ་བསམ་འཕེལ་གཉིས་ཡིན། དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ། རྒྱ་ནག་གཞུང་གིས་བོད་ཀྱི་ནང་ལ་བོད་མི་རྣམས་བཙན་དབང་གི་ཐོག་ནས་གནས་སྤོ་བྱེད་བཞིན་པ་འདི་ལ། བཙན་བྱོལ་དུ་ཡོད་པའི་བོད་མི་རྣམས་ཀྱིས་གདུང་སེམས་མཉམ་སྐྱེད་ཀྱི་ཐོག་ནས་རྒྱ་ནག་སྲིད་གཞུང་ལ་ངོ་རྒོལ་སྐད་འབོད་བྱས་པའི་གནས་ཚུལ་དང། ཡང་རྒྱ་ནག་གཞུང་གིས་བོད་ཁམས་སྡེ་དགེའི་ཡུལ་ཚོའི་དགེ་འདུན་པ་དང་མི་སྐྱ་སོགས་མི་མང་པོ་ཞིག་བཙན་བཟུང་བྱས་པའི་གནས་ཚུལ་ཛ་དྲག་ཆགས་ཡོད་པའི་གནས་ཚུལ་དང། ཡང་ཌེན་མག་གིས་ཡུཀ་རེན་ལ་རོགས་རམ་གནང་རྒྱུའི་གསལ་བསྒྲགས་གནང་བའི་གནས་ཚུལ་དང།
དབྱིན་ཡུལ་གྱིས་ཨུ་རུ་སུའི་ཐོག་དམ་བསྒྲགས་ཉེས་ཆད་གསར་པ་ཁག་ཅིག་གཏོང་རྒྱུའི་གསལ་བསྒྲགས་གནང་བའི་སྐོར། དེ་མིན་ད་དུང་འཛམ་གླིང་གི་གསར་འགྱུར་གཞན་ཁག་ཅིག་བཅས་སྙན་སྒྲོན་ཞུ་རྒྱུ་ཡོད་པས་ཚང་མས་མུ་མཐུད་ནས་གསན་རོགས་གནང། ད་ལྟ་ཐོག་མར་འཛམ་གླིང་གི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཁ་སང་རེས་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་འཐབ་ཇུས་ཚོགས་ཆུང་གི་ཚོགས་གཙོ Mike Gallagher གཙོས་པའི་གྲོས་ཚོགས་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་ཐའེ་ཝན་ནང་གཞུང་འབྲེལ་འཚམས་འདྲིར་ཆེད་ཕེབས་གནང་བའི་སྐབས་ཨ་མི་རི་ཀའི་སྲིད་དོན་ཆབ་སྲིད་ཚོགས་པ་གཉིས་ཀས་ཐའེ་ཝན་ལ་གཡོ་བ་མེད་པའི་ཐོག་ནས་རྒྱབ་སྐྱོར་གསལ་སྟོན་གནང་ཆེད་ཁོང་རྣམ་པས་ཐའེ་ཝན་གྱི་སྲིད་འཛིན་དང་ཐུག་འཕྲད་གནང་བ་མ་ཟད་མཚོ་གླིང་དེའི་དམངས་གཙོའི་ལམ་ལུགས་ལ་བསྔགས་བརྗོད་གནང་ཡོད་པ་ལྟར་དེའི་ཐོག་རྒྱ་ནག་གཞུང་གིས་ཞིབ་འཇུག་བྱ་རྒྱུ་ཉག་ཅིག་ཡིན་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་གིས་ཐའེ་ཝན་མཚོ་གླིང་དེ་བཞིན་རང་ལ་བདག་དབང་ཡོད་ལུགས། ཡང་ཡང་བརྗོད་ཀྱི་ཡོད་པ་མ་ཟད་དེ་ཁུལ་དུ་ཨ་མི་རི་ཀའི་གནད་ཡོད་མཐོ་རིམ་མི་སྣ་བསྐྱོད་པ་དེས་རྒྱ་ནག་གིས་རང་ལ་ཁ་གཏད་གདོང་ལེན་གཅོག་གི་ཡོད་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། གོང་ཞུས་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཆབ་སྲིད་ཚོགས་པ་གཉིས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་སྣེ་ཁྲིད་གནང་མཁན་སྐུ་ཞབས Gallagher གྱིས་སྐབས་དེར་ང་ཚོ་འདིར་འཚམས་འདྲིར་བསྐྱོད་དགོས་དོན་ནི་ཐའེ་ཝན་གྱི་གཟེངས་ཐོན་པའི་དམངས་གཙོའི་གནས་བབ་ལ་ཨ་མི་རི་ཀའི་ངོས་ནས་རྒྱབ་སྐྱོར་ཡོད་པ་གསལ་སྟོན་ཆེད་ཡིན་ཞེས་དང། ལྷག་པར་དུ་སྲིད་འཛིན་ལྕམ་ཚའེ་དབྱིང་ཝེན་གྱིས་སྣེ་ཁྲིད་པའི་ཐའེ་ཝན་དང་ཨ་མི་རི་ཀའི་བར་གྱི་འབྲེལ་ལམ་དེ་སྔར་ལས་ལྷག་པའི་སྲ་བརྟན་དུ་གྱུར་ཡོད་རེད་ཅེས་བསྔགས་བརྗོད་ཆེན་པོ་གནང་འདུག། ཡང་བོད་ནང་ལ་གསར་བྱུང་གནས་ཚུལ་ཞིག་ཞུ་རྒྱུར། ཁ་སང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཀྱི་སྔ་དྲོ་བོད་ཀྱི་ནང་ལ་ཁམས་སྡེ་དགེ་རྫོང། དབོན་སྟོད་དགོན་པ་དང་ཡེ་ན་དགོན་པའི་དགེ་འདུན་པ་ཚོ་དང་ཉེ་འཁོར་གྱི་མང་ཚོགས་ཕལ་ཆེར་ཕལ་ཆེར་ཞིག་རྒྱ་མི་ཉེན་རྟོག་པས་དམ་འཛིན་བྱས་ཡོད་པ་རེད། རྒྱ་མི་ཉེན་རྟོག་པས་བོད་མི་ཚོའི་ཐོག་ལ། ཆུ་ཁ་ཚ་དང་གློག་ཤུགས་ཀྱི་མེ་མདའ་བརྒྱབ་པ་སོགས་བྱས་ཏེ་དགེ་འདུན་པ་དང་མི་མང་རྣམས་འཛིན་བཟུང་བྱས་པ་མང་པོ་ཞིག་ལ་རྨས་སྐྱོན་ཕོག་ནས། སྡེ་དགེ་རྫོང་གི་སྨན་ཁང་གི་ནང་ལ་ཛ་དྲག་མྱུར་སྐྱོབ་བྱེད་བཞིན་པའི་གནས་ཚུལ་ཡང་ཐོན་ཡོད་པ་རེད། འདི་གར་གནས་ཚུལ་མཁོ་སྤྲོད་པས་བརྗོད་དོན་བྱས་པ་ཡིན་ན་ཕྱི་ཚེས་ཉི་ཤུ་གཅིག་གི་ཉིན་མོ་ས་གནས་ལས་བྱེད་པས་དབོན་སྟོད་དགོན་པའི་དོ་དམ་མི་སྣ་དང་སྡེ་བའི་འཐུས་མི་ཚོ་ལ་གྲོས་བསྡུར་བྱ་རྒྱུ་ཡིན་ལུགས་བརྗོད་ནས་སྐད་བཏང་ཡོད་ཀྱང་དེ་ནི་མགོ་སྐོར་བསླུ་ཐབས་ཤིག་ཡིན་པ་དང་བོད་མི་རྣམས་གྲོས་བསྡུར་བྱེད་སར་སླེབས་མ་ཐག་ཏུ་འཛིན་བཟུང་བྱས་ཏེ་ཁོང་ཚོའི་གནས་སྟངས་གོ་རྒྱུ་མེད་པར་གྱུར་ཡོད་པ་མ་ཟད་ས་ཁུལ་འདིའི་ནང་ལ་བརྡ་འཕྲིན་དང་འགྲུལ་ལམ་སོགས་བཀག་འགོག་བྱས་པའི་རྐྱེན་གྱིས་སྡེ་བ་ཕན་ཚུན་གྱི་བར་ལ་འབྲེལ་བ་དང་འགྲུལ་བཞུད་བྱེད་མི་ཆོག་པའི་དམ་དྲག་ཡང་བྱས་ཡོད་པ་རེད། གནས་ཚུལ་དེའི་འབྱུང་རྐྱེན་དེ་ནི་རྒྱ་ནག་གཞུང་གིས། སྐམ་ཐོག། ཆུ་གློག་གསར་འཛུགས་ཞེས་པའི་ཆུ་གློག་གསར། ཆུ་གློག་འཛུགས་སྐྲུན་བྱེད་བཞིན་པ་དེའི་མཐའ་སྐོར་ནས་བོད་མི་ཚོ་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བ་དེ་ལ་བོད་མི་ཚོས་ངོ་རྒོལ་བྱས་པ་དང། བཙན་བཀའ་དེའི་ཁྱབ་ཁོངས་སུ། ཡེ་ན་དགོན་པ་དང་དབོན་སྟོད་དགོན་པ། མཁར་མདོ་དགོན་པ་དང་རབ་བརྟན་དགོན་པ། དགོན་གསར་དགོན་པ་དང་དེ་ག་ནང་བཞིན་བཀྲ་ཤིས་དགོན་པ་བཅས་ཡོད་པ་རེད། འདིའི་སྐོར་ལ་གནས་ཚུལ་ཞིབ་ཕྲ་ཞིག་ང་ཚོའི་དྲ་ཚིགས་ཀྱི་ཐོག་ལ་གསན་རོགས་གནང། ཡང་ཨུ་རུ་སུའི་སྲིད་འཛིན་པུ་ཀྲིན་གཞུང་དང་ལྟ་སྤྱོད་མི་མཐུན་མཁན་ཡུལ་དེའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་འདས་པོ་ཨ་ལེག་སི་ནེ་ཝེ་ནེ་ཡི་སྐྱེད་མས་མཐའ་མཇུག་ཏུ་རང་གི་བུའི་ཕུང་པོ་མཐོང་བྱུང་ཞེས་ཁ་ས་རེས་གཟའ་ཕུར་བུའི་ཉིན་བརྗོད་ཡོད་པ་དང། ཨུ་རུ་སུའི་གཞུང་གི་མཐོ་རིམ་འགོ་ཁྲིད་ཚོས་ནེ་ཝེ་ནེ་ཡི་ཕུང་པོ་མང་ཚོགས་ཀྱིས་མ་མཐོང་སའི་གསང་བའི་ས་ཁུལ་ཞིག་ཏུ་སྦས་འཇོག་བྱ་རྒྱུའི་ཐད་ལ་མོས་མཐུན་བྱེད་དགོས་པའི་གནོན་ཤུགས་སྤྲོད་ཀྱི་ཡོད་པར་ནེ་ཝེ་ནེ་ཡི་སྐྱེད་མས་འགོག་ཐབས་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་ཉེ་ལམ་ཨུ་རུ་སུའི་བྱང་ཕྱོགས་སྣེ་མོའི་གྲོང་ཁྱེར་སེལ་ཁར་དུ་འདས་གྲོངས་སུ་གྱུར་བའི་ནཱ་ཝེ་ནེའི་སྐྱེད་མས་བརྙན་འཕྲིན་ཞིག་གི་བརྒྱུད་ནས། ཁ་ཉིན་རེས་གཟའ་ལྷག་པའི་ཕྱི་དྲོ་ཙམ་ལ་གྲོང་ཁྱེར་དེའི་ཕུང་པོ་འཇོག་ཡུལ་དུ་རང་གི་བུའི་ཕུང་པོར་ལྟ་ཆོག་པའི་ཆོག་མཆན་སྤྲད་བྱུང་ཞེས་བརྗོད་ཡོད་པ་དང་ཁོང་གིས་མུ་མཐུད་ནས་ཁྲིམས་ལུགས་ལྟར་བྱས་ན་ནཱ་ཝེ་ནེ་ཡི་ཕུང་པོ་ང་ལ་འཕྲལ་དུ་རྩིས་སྤྲོད་བྱེད་དགོས་ཀྱི་ཡོད་ཅིང་འོན་ཀྱང་དེ་ལྟར་བྱས་མེད་པའི་ཐོག་ཁོང་ཚོས་ང་ལ་ཆ་རྐྱེན་བཞག་སྟེ་ངའི་བུའི་ཕུང་པོ་གང་དུ་སྦས་དང་ག་དུས་སྦས་སོགས་ཀྱི་ལྐོག་གཤོམ་སྡིགས་སྐུལ་བྱེད་ཀྱི་འདུག་དེ་ནི་ཁྲིམས་འགལ་ཞིག་རེད་ཅེས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་ཐོན་འདུག། ཡུཀ་རེན་གྱི་མཁའ་དམག་དཔུང་སྡེས་བརྗོད་དོན་བྱས་པའི་རེས་གཟའ་ཕུར་བུའི་ཉིན་མོ་ཨུ་རུ་སུ་ཡིས་ཡུཀ་རེན་གྱི་ཐོག་ལ་མི་མེད་འཕུར་གྲུ་བཅུ་དང་མེ་ཤུགས་འབར་མདེལ་ཞིག་གིས་གཏོར་རྒོལ་བྱས་ཡོད་ཀྱང་ཡུཀ་རེན་གྱི་མཁའ་དམག་གིས་ཕོལ་ཏཱ་བ་དང་དི་ནི་པོ་རོ་པེ་ཏི་རོ་སི་ཀ་དང་དེ་བཞིན་ཛཱ་པ་རེས་དང་ཁར་ཀིབ་བཅས་ཀྱི་ནང་ལ་ཨུ་རུ་སུའི་མི་མེད་འཕུར་གྲུ་ཁག་བརྒྱད་ལྷག་ཙམ་ཞིག་བར་སྣང་གི་ཐོག་ལ་གཏོར་སྐྱོན་བཏང་ཡོད་པ་རེད། དེའི་བར་ན་ཨུ་རུ་སུ་ཡིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞིའི་ཉིན་མོ་ཡུཀ་རེན་གྱི་ཐོག་ལ་བཙན་འཛུལ་འདི་བྱས་ཏེ་ལོ་གཉིས་འཁོར་མཚམས་ཀྱི་འདི་ལ་འཛམ་གླིང་གི་འབྱོར་ལྡན་རྒྱལ་ཁབ་བདུན་གྱི་དབུ་ཁྲིད་ཚོས་རེས་གཟའ་སྤེན་པའི་ཉིན་མོ་དྲ་ལམ་གྱི་ཐོག་ནས་ལྷན་ཚོགས་ཤིག་གནང་སྟེ་ཡུག་ཀེ་རེན་ལ་མུ་མཐུད་ནས་རྒྱབ་སྐྱོར་གནང་ཕྱོགས་ཀྱི་སྐོར་ལ་གྲོས་བསྡུར་གནང་རྒྱུ་ཡིན་པ་རེད། ཨ་མི་རི་ཀའི་སྲིད་འཛིན་ཕོ་བྲང་གི་མགྲིན་ཚབ་པ། Karine Jean Pierre། གིས་བརྗོད་དོན་བྱས་པ་ཡིན་ན་ཚོགས་འདུ་འདིའི་ནང་ལ་ཡུག་ཀེ་རེན་གྱི་སྲིད་འཛིན Volodymyr Zelenskyy ཀྱང་མཉམ་ཞུགས་གནང་གི་ཡོད་པ་དང་དབུ་ཁྲིད་ཚོས་འབྱོར་ལྡན་རྒྱལ་ཁབ་འདི་དག་གིས་མཉམ་འབྲེལ་གྱི་ཐོག་ནས་ཨུ་རུ་སུ་ལ་གདོང་ལེན་བྱེད་ཕྱོགས་ཀྱི་སྐོར་ལ་གྲོས་བསྡུར་གནང་རྒྱུ་ཡིན་པ་རེད། ཡང་ཧ་མ་སི་ཡིས་བཙན་ཁྲིད་བྱས་པའི་མི་སྣ་བརྒྱ་སྐོར་ཙམ་ཞིག་གློད་གྲོལ་ཡོང་ཐབས་སུ་ཨིས་ར་ཨེལ་དང་ཧ་མ་སི་གཉིས་བར་དགའ་རྩ་ས་ཁུལ་དུ་གནས་སྐབས་མེ་འཕེན་མཚམས་འཇོག་གི་གྲོས་མཐུན་ཞིག་འཇོག་ཐབས་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་ཨིས་ར་ཨེལ་གྱི་རྒྱལ་སྲུང་བློན་ཆེན་ཡོབ་གྷ་ལན་གྱིས་ཨ་མི་རི་ཀས་ཆེད་འཛུགས་གནང་བའི་དཀྱིལ་ཤར་ཡུལ་གྲུའི་དམིགས་བསལ་སྐུ་ཚབ་བྷྲེད་མཱག་གྷག་ལ་ཧ་མ་སིས་བཙན་ཁྲིད་བྱས་པའི་མི་རྣམས་གློད་གྲོལ་ཡོང་ཐབས་སུ་ཨི་སི་རལ་གྱིས་ཧ་མ་སི་དང་གྲོས་མོལ་བྱེད་ཤུགས་ཆེ་རུ་གཏོང་རྒྱུ་ཡིན་ཞེས་བརྗོད་པ་དང་འབྲེལ་གལ་ཏེ་ཕྱོགས་གཉིས་བར་གྲོས་མཐུན་མ་བྱུང་ཚེ་རིང་མིན་སྤྱི་ཟླ་གསུམ་པའི་ནང་ཁ་ཆེའི་རཱ་མ་ཏཱན་དུས་ཆེན་སྐབས་ཨི་སི་རལ་གྱིས་རཱ་ཧྥ་གྲོང་ཁྱེར་གྱི་ས་ཐོག་གཏོར་རྒོལ་གཏོང་རྒྱུའི་ཉེན་བརྡ་བཏང་ཡོད་པའི་གནས་ཚུལ་ཐོན་འདུག། འདི་བྷི་ཨོ་ཨེ་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་གྱི་སྔ་དྲོར་རྒྱ་ནག་གཞུང་གིས་ཆ་བགོས་བྱས་ཡོད་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་སྡེ་དགེ་རྫོང་ནང་གི་དབོན་སྟོད་དགོན་པ་དང་ཡེ་ནཱ་དགོན་པའི་དགེ་འདུན་པ་དང་དེའི་ཉེ་འཁོར་གྱི་མང་ཚོགས་རྣམས་ཀྱིས

རྒྱ་ནག་གཞུང་གིས་འབྲི་ཆུ་ཡི་སྟོད་རྒྱུད་དུ་ཆུ་གློག་ས་ཚིགས་བཅུ་གསུམ་གསར་རྒྱག་གི་ལས་གཞི་ཆེན་པོ་ཞིག་སྤེལ་ཏེ་ས་གནས་མང་ཚོགས་དང་གནས་དེ་ལ་ཡོད་པའི་དགོན་སྡེ་ཁག་སོ་སོའི་ཕ་མེས་ཡང་མེས་ནས་འཚོ་གནས་བྱེད་སའི་གཞི་སྟེང་ནས་བཙན་གྱིས་ས་གནས་གཞན་དུ་གནས་སྤོ་བྱེད་དགོས་པའི་བཙན་བཀའ་གཏོང་གི་ཡོད་པ་ལྟར། སྐམ་ཐོག་ཆུ་གློག་ས་ཚིགས་ཅེས་པ་དེ་འཛུགས་སྐྲུན་བྱེད་བཞིན་པ་དེའི་མཐའ་འཁོར་ནས་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་ཡོད་པའི་དགོན་སྡེ་དྲུག་ཡོད་པ་དེ་དག་ནི་སྡེ་དགེ་རྫོང་ཁོངས་སུ་ཡོད་པའི་ཡེ་ནཱ་དགོན་པ་དང་དབོན་སྟོད་དགོན་པ། མཁར་མདོ་དགོན་པ་དང་རབ་བརྟན་དགོན་པ་དགོན་གསར་དགོན་པ། དེ་བཞིན་འཇོ་མདའ་རྫོང་ནང་གི་བཀྲ་ཤིས་དགོན་པ་བཅས་རེད་འདུག། ཉེ་བའི་ལོ་ཤས་རིང་ལ་རྒྱ་ནག་གིས་འབྲི་ཆུ་ཡི་རྒྱུད་དུ་ཆུ་མཛོད་གསར་རྒྱག་གི་ལས་གཞི་སྤེལ་འགོ་ཚུགས་ནས་བཟུང་སྟེ་ཁུལ་དེ་ལ་ཁེལ་བའི་ས་གནས་མང་པོ་ཞིག་ལ་རི་ཉིལ་བ་དང་གཙང་ཆུ་ཡི་ཆུ་འགོ་བཅད་ནས་རང་བྱུང་གི་གནོད་སྐྱོན་ཅི་རིགས་ཤིག་བྱུང་ཡོད་པ་རེད། སྡེ་དགེ་རྫོང་གི་དབོན་སྟོད་གྲོང་ཚོའི་འབྲི་ཆུ་ཡི་བཞུར་རྒྱུད་དུ་ཆུ་རགས་གསར་རྒྱག་དང་ཁུལ་དེའི་དགོན་སྡེ་ཁག་དྲུག་དང་འབྲི་ཆུ་ཤར་ནུབ་གཉིས་ཀྱི་གྲོང་ཚོ་ཉི་ཤུ་རྩ་ལྔ་ཙམ་ཞིག་གནས་སྤོས་བྱེད་དགོས་པའི་ལས་གཞི་ལ་མོས་མཐུན་མེད་པར་བརྟེན

བོད་ནང་གི་ཛ་དྲག་གནས་སྟངས་དེ་ལ་གདུང་སེམས་མཉམ་བསྐྱེད་དང་རྒྱ་ནག་གཞུང་གིས་དེ་ལྟ་བུའི་ཛ་དྲག་གི་བྱེད་བབ་མཚམས་འཇོག་བྱེད་དགོས་པ་མ་ཟད། རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་རྒྱ་ནག་གཞུང་ལ་བོད་ནང་དུ་བཙན་གྱིས་གྲོང་ཚོ་གནས་སྤོས་བྱེད་བཅུག་པའི་ལས་འགུལ་མཚམས་འཇོག་ཡོང་རྒྱུའི་རེ་སྐུལ་ཆེད་དུ། ཟླ་བ་འདིའི་ཚེས་ཉི་ཤུ་གཉིས་ཉིན་གྱི་ཕྱི་དྲོ་རུ་བཞུགས་སྒར་རྡ་རམ་ས་ལ་དུ་ཡོད་པའི། བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་བཞི་སྟེ། བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་བུད་མེད་ལྷན་ཚོགས། བོད་རྒྱལ་ཡོངས་དམངས་གཙོའི་ཚོགས་པ་ས་གནས་གཞོན་ནུ་དང་བུད་མེད་ལྷན་ཚོགས་ཀྱིས་གཙོས་པའི་བོད་པ་བརྒྱ་ལྷག་ཙམ་གྱི་མཉམ་ཞུགས་ཐོག་ནས་སྐད་འབོད་དང་ཁྲོམ་སྐོར་ལས་འགུལ་ཞིག་སྤེལ་གནང་འདུག་དེ་བཞིན་དུ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ནས་ཀྱང་རྒྱ་ནག་གཞུང་གིས་ཁོར་ཡུག་སྲུང་སྐྱོབ་ལ་ཁ་གཡར་ནས་བོད་མི་འབུམ་ཕྲག་མང་པོ་ཞིག་བཙན་གྱིས་གནས་སྤོ་བྱེད་བཅུག་དགོས་པ་དེ་དོན་དངོས་ཐོག་ལ་སྲིད་བྱུས་དེ་དག་ནི་རྒྱ་ནག་གཞུང་གིས་བོད་མིའི་ཐོག་ལ་ལྟ་སྐུལ་དང་དམ་དྲག་ཇེ་བདེ་རུ་གཏོང་ཐབས་ཤིག་དང་ཡང་སྒོས་སུ་བོད་པ་ཚོའི་སྲོལ་རྒྱུན་གྱི་འཚོ་བའི་ངོ་བོ་དང་རིག་གཞུང་སོགས་རྩ་བརླག་གཏོང་ཐབས་ཤིག་ཡིན་པས། འབྱུང་འགྱུར་གཞིས་བཞུགས་བོད་པ་ཚོ་ལ་ཕྱོགས་གང་ཅིའི་ཐད་ནས་དཀའ་ངལ་ཇེ་ཆེར་འགྲོ་རྒྱུ་རེད་ཅེས་འགྲེལ་བརྗོད་གནང་འདུག་གོང་ཞུས་དོན་དག་དེ་མ་འོངས་པར་ག་འདྲ་ཆགས་རྒྱུ་ཡིན་མིན་དང་འཛིན་བཟུང་བྱས་ཟིན་པའི་བོད་པ་ཚོའི་གནས་སྟངས་ཐད་ལ་ད་ལྟ་བཙན་བྱོལ་དུ་ཡོད་པའི་བོད་པ་མང་པོ་ཞིག་གིས་གདུང་སེམས་མཉམ་བསྐྱེད་ཀྱིས་དེ་ཡི་ཐད་ལ་དོ་སྣང་དང་བློ་འཚབ་ཆེན་པོ་བྱེད་དགོས་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་ཚེ་རིང་དབང་མོ་ཡིན།

སྟོད་ཁུལ་དུ་ཆུ་མཛོད་གསར་པ་རྒྱག་རྒྱུའི་ཆེད་དུ་ཡུལ་དེའི་གྲོང་གྲོང་ཚོ་དགོན་པ་དང་བཅས་པ་བཙན་དབང་གི་ཐོག་ནས་གནས་སྤོ་བྱེད་བཅུག་བཞིན་པ་འདི་ལ་མཚམས་འཇོག་དགོས་པའི་འབོད་སྐུལ་དང་སྦྲགས་ས་གནས་དེ་གའི་མི་མང་རྣམས་ཀྱི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་མཚོན་བྱེད་ཀྱི་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་ཡོད་པའི་སྐོར་ལ་འདི་གའི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་བཞུགས་སྒར་ནས་བཏང་པའི་གནས་ཚུལ་དེ་གསན་རོགས་གནང།
རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་དུ་ཆུ་མཛོད་གསར་རྒྱག་ཆེད་དུ་ཡུལ་དེའི་གྲོང་ཚོ་དགོན་པ་དང་བཅས་པ་བཙན་གྱིས་གནས་སྤོ་བྱེད་དུ་འཇུག་བཞིན་པ་མཚམས་འཇོག་དགོས་པའི་འབོད་སྐུལ་དང་སྦྲགས། ས་གནས་དེ་གའི་མི་དམངས་རྣམས་ཀྱི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་མཚོན་ཕྱིར་དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཀྱི་ཕྱི་དྲོ་བཞུགས་སྒར་ཁྲོམ་གཞུང་དུ་སྐད་འབོད་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་གནང་སོང། བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་གཞུང་ཁོངས་མ་ཡིན་པའི་ཚོགས་པ་ཆེ་ཁག་ནས་བོད་ཁམས་སྡེ་དགེའི་ཛ་དྲག་གི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་དང། དགྲ་བོ་རྒྱ་དམར་སྲིད་གཞུང་ནས་ཆུ་མཛོད་གསར་རྒྱག་གི་ལས་གཞིར

རྒྱ་ནག་གཞུང་གིས་ཁོར་ཡུག་སྲུང་སྐྱོབ་ལ་ཁ་གཡར་ཏེ་བོད་མི་འབུམ་ཕྲག་མང་པོ་གནས་སྤོ་བྱེད་དུ་འཇུག་བཞིན་ཡོད་ཅིང། དོན་དངོས་ཐོག་སྲིད་བྱུས་དེ་དག་ནི་རྒྱ་གཞུང་གིས་བོད་མིའི་ཐོག་ལ་ལྟ་སྲུང་ཇེ་བདེར་གཏོང་ཐབས་ཤིག་དང་ཡང་སྒོས་བོད་མིའི་སྔར་སྲོལ་གྱི་འཚོ་བའི་ངོ་བོ་རྩ་བརླག་ཏུ་བཏང་སྟེ་གྲོང་ཚོ་གསར་པའི་འཚོ་བའི་ཐོག་ནས་ས་གནས་མི་མང་ལ་དཀའ་ངལ་ཇེ་ཆེར་འགྲོ་རྒྱུ་ཡིན་པ་སོགས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ཀྱིས་ངོ་སྤྲོད་གནང་བྱུང། ཁ་སེང། ཚེས་བཅུ་བཞི་ལ་ཡང་ད་ལྟ་ཨ་ནི་ཅིག་སྡེ་དགེ་རྫོང་རང་ལ་ཡང་ཨ་ནི་མི་མང་དུ་བྱས་ནས་འདུ་འཛོམས་བྱས་ནས་ཨ་ནི་ཅིག་ད་ལྟ་ཆུ་རགས་གསར་རྒྱག་གི་ལས་གཞི་དེ་ག་ནས་མི་མང་མང་པོ་ཅིག་ད་གྲོང་ཚོ་མང་པོ་ཅིག་ཕར་གནས་སྤོས་བྱེད་དགོས་ཀྱི་ཡོད་པ་དང་ཨ་ནི་དགོན་སྡེ་མང་པོ་ཅིག་གནས་སྤོས་བྱེད་དགོས་ཡོད་པ་དེ་ཨ་ནི་མོ་རང་ཁོ་རང་ཚོས་མོས་མཐུན་མེད་པའི་དེ་འདྲ་བྱས་ནས་ད་གང་ལྟར་ཞུ་འབོད་བྱས་པ་རེད་བ། ཡིན་ནའང་ད་དེ་ལ་ཡ་ལན་གང་ཡང་མེད་པའི་སྒང་ནས་ད་ཁ་སེང་ཐུག་བྱས་ནས། ཨ་ནི་ཅིག། ས་གནས་མི་མང་གིས་ད་མཐའ་མའི་མཐའ་ཐུག་འུ་ཐུག་ཐབས་ཟད་པའི་སྒང་ནས་ཐ་ན་ད་ཅིག་གྲྭ་བཙུན་ཡིན་བྱས་ནས། རྒྱ། རྒྱ་གཞུང་གི་ལས་བྱེད་པ་གི་མདུན་ལ་ཡ་པུས་མོ་བཙུགས་བྱས་ཨ་ནི་ཅིག་ངུ་འབོད་བྱས་ཡ་གི་དེ་འདྲའི་གི། གནས་སྟངས་དེ་ད་ག་འདྲ་འུ་ཐུག་ཐབས་ཟད་པའི་གནས་སྟངས་མ་གཏོགས། དེ་འདྲའི་ཅིག་མཚོན་དགོས་རེད་ལགས་བསམ་གི་འདུག། རྒྱ་ནག་གཞུང་གིས་དེ་ལ་ཡ་ཁ་འདྲ་མི་འདྲ་ཅིག། གཡོག་བསྐོས་རེ་མང་བྱས་པ་ཅིག་ཁོར་ཡུག་སྲུང་སྐྱོབ་ཀྱི་མིང་ཐོག་ནས་ཡིན་མདོག་མདོག་བྱེད་ཀྱི་ཡོད་རེད་ལ་ད་ད་ལྟ་དཔེར་ཆ་བྱས་ན། ད་ལྟ་སྡེ་དགེ་ལ་འཕྲད་པའི་གནད་དོན་དེ་ནི་གང་གང་ནས་ཤེས་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་ཀྱི་ཨ་ནི་ཅིག་དམིགས་ཡུལ་དེ་མིན་པ་དེ་ག་རང་གིས་གསལ་པོ་གསལ་རྐྱང་མཚོན་གྱི་ཡོད་རེད། གང་ཡིན་ཟེར་ན་ཁོ་རང་ཚོ་གི་ལས་གཞི་དེ་ཆུ་རགས་བརྒྱབ་བྱས་ཨ་ནི་ཅིག་འབྲི་ཆུ་གི་ཆུ་རྒྱུད་དེ་ལ་ཡང་ད་ཁོང་ཚོ་གི་རང་བྱུང་གི་ཁམས་དེ་ལ་ཡང་ད་གནོད་སྐྱོན་ག་ཚད་ཐེབས་དགོས་རེད་ད་ནང་བཞིན་མི་མང་མང་པོ་ཅིག་གི་འཚོ་རྟེན་ལ་གནོད་སྐྱོན་ག་ཚད་ཐེབས་དགོས་རེད། དེ་འདྲའི་འདས་པའི་ལོ་དྲུག་བདུན་གྱི་རིང་ལ་ཡང་བོད་མི་འབུམ་ཚོ་མང་པོ་ཅིག་དེ་འདྲ་བྱས་ནས་གནས་སྤོས་བྱས་བྱེད་བཅུག་པ་དེ་ཚོ་གི་ད་ད་ལྟ་འཚོ་བ་གསར་པ་དེ་ལ་ཡང་དཀའ་ངལ་ག་རེ་འཕྲད་ཀྱི་ཡོད་རེད་ཟེར་བ་ན་རྩ་བའི་ཆ་ནས་ཁོ་རང་ཚོ་གི་སྲོལ་རྒྱུན་གྱི་རྦད་དེ་འཚོ་རྟེན་དེ་ཆ་ཚང་ཅིག་མེད་པ་བཟོ་བ་དང། ཨ་འཚོ་བ་གསར་བ་དེ་ནང་ལ་ཁོང་ཚོ་རྒྱ་ནག་གཞུང་གི་ག་སྟོད་ན་སྤྱི་ཚོགས་དོ་དམ་བྱེད་མཁན་ལབ་ནས་ཁོང་ཚོ་གྲོང་ཚོ་དེ་འདྲའི་ནང་ལོགས་ལ་བསྡད་བཅུག་བྱས་དེའི་ནང་ལོགས་ལ་ད་ཅིག་ཁོ་རང་ཚོ་གི་ག་སྟོད་ན་སྲིད་ལབ་དགོས་རེད་ད་དྲ་མིག་ཅན་གྱི་དོ་དམ་ལབ་ནས Grid Management System ལག་བསྟར་བྱེད་པའི་སྒང་ནས་ཨ་དེའི་ནང་ལོགས་ལ་བཅའ་སྡོད་མི་སྣ་ལབ་ནས་ཨ་ནི་ཅིག་དམར་ཤོག་ཚོགས་པ་གི། དང་བླངས་མི་སྣ་བྱ་ཡ་དང་དེ་ནང་བཞིན་དཔུང་རྟགས་དམར་པོའི་རུ་ཁག་ལབ་ནས་དང་བླངས་མི་སྣ་བྱ་ཡ་དང། ཨ་དེ་ནང་བཞིན་གྱིས་ཅིག་མི་མང་གི་ནང་ལོགས་ལ་ནི་ག་དུས་ནི་སྐུལ་སློང་བྱས་བྱས། ཨ་ནི་ཅིག། ང་ཚོའི་གི་མཁར་རྫོང་དེ་ཚོ་ཆ་ཚང་ཅིག་ང་ཚོའི་གི་གྲོང་ཚོ་ཚང་མ་མཁར་རྫོང་ཡིན་ཅེས་མི་མང་ཚང་མ་སོ་དམག་ཡིན་ཅེས་སོ་པ་བྱེད་དགོས་ཀྱི་ཡོད་རེད་གཅིག་གིས་གཅིག་ལ་ཡ་ཨ་ནི་ཅིག། ཅིག་ཁྲིམས་དང་འགལ་བ་ཟེར་ནི་ད་གང་ལྟར་རྒྱ་ནག་གཞུང་ལ་སྐྱོན་བརྗོད་ཀྱི་ཨ་ནི་ཅིག་བྱ་སྤྱོད་ཕྲན་བུ་ཙམ་བྱུང་བ་ཡིན་ན་མི་མང་གི་ངོ་ཐུག་ནས་ནི་ལ་དེ་ལ་གཞུང་ལ་ཡ་ཨ་ནི་རྩིས་སྤྲད་དགོས་ལ་སོགས་པ་དེ་འདྲས་ཀྱི་ལས་འགུལ་སྤེལ་བ་དང་དེ་ནང་བཞིན་གྱི་དེ་ཚོ་གི་ཨ་ནི་ཅིག་གནས་སྤོ་བྱས་ཚར་བའི་མི་དེ་ཚོ་ལ་ཡ་ཨ་ནི་ཁོང་ཚོས་མཚན་མོ་འཛིན་གྲྭ་ཟེར་བ་དང་དེ་ནང་བཞིན་སློབ་གསོ་གི་འཛིན་གྲྭ་ཟེར་བ་བདུན་ཕྲག་ནས་བདུན་ཕྲག་སྤེལ་བ་དང་ཨ་ནི་ཁོང་ཚོ་གི་འཚོ་རྟེན་གསར་བ་དེ་ནང་ལོགས་ལ་ཡ་ཅིག་ཁ་ཤས་ཞིང་ཁ་ལ་ལས་ཀ་བྱེད་བཅུག་བ་དང་ཁ་ཤས་བཟོ་གྲྭ་ལ་ལས་ཀ་བྱེད་བཅུག་བ་དང་དེ་ཚོ་ཡ་ཅིག་ངལ་རྩོལ་བསྒྱུར་བཀོད་ཀྱི་རང་ལམ་ལུགས་རང་དགར་ནས་ལས་ཀ་བྱེད་བཅུག་བ་མ་གཏོགས་དེ་ཚོ་ལས་ཀ་བྱས་པའི་རྐྱེན་གྱིས་ཁོ་རང་ཚོའི་དཔལ་འབྱོར་ལ་ཡ། ད་འཚོ་བ་ལ་ཁ་ཐུག་ཕན་ཐོགས་ཡོང་བ་དེ་འདྲའི་རྩ་བ་ཉིད་བྱུང་གི་ཡོད་མ་རེད་བྱས་ཙང་དེ་ཚོ་ཆ་ཚང་གཅིག་རྒྱ་ནག་གཞུང་གི་ཕྱོགས་གཅིག་ནས་བོད་མི་ཚོ་ལ་ཡ་ཅིག་དོ་དམ་ནན་པོ་ཡོང་བ་དང་ཕྱོགས་གཞན་པ་གཅིག་ནས་ཁོ་རང་ཚོ་གི་ད་ད་ལྟ་ཆུ་རགས་གསར་རྒྱག་དེ་ཚོ་ཡིན་ན་ཁོ་རང་ཚོ་གི་ཚོང་དང་གཞུང་ཁེ་ཕན་དང་དེ་འདྲའི་མང་པོ་གཅིག་ལ་བལྟས་པ་རེད་མ་གཏོགས་གི་བོད་མི་གི་དངོས་གནས་དྲང་གནས་གི་རྒྱུན་མཐུད་གི་འཚོ་བ་དང་ཨ་ནེ་གཅིག་བདེ་སྡུག་ལ་བསམ་བློ་བཏང་བ་གཅིག་རྩ་བ་ཉིད་ནས་ཆགས་གི་ཡོད་མ་རེད། དེ་བཞིན་ཉེ་བའི་གནས་ཚུལ་དེའི་ཐོག་ལ་ཞིབ་འཇུག་བྱས་པ་ལྟར་ན་རྒྱ་ནག་གཞུང་གིས་མི་རབས་ནས་མི་རབས་བརྒྱུད་དེ་འཚོ་སྡོད་བྱེད་མཁན་གྱི་ས་གནས་མི་མང་ལ་སྔོན་ཚུད་ནས་གནས་སྟངས་ཁ་གསལ་མི་བཟོ་བའམ་བརྡ་ལན་ཙམ་ཡང་མེད་པར་རྒྱ་ནག་གཞུང་གིས་བཙན་པོ་དབང་ཡོད་ཀྱིས་གནས་སྤོ་བྱེད་དུ་འཇུག་བཞིན་པ་ར་སྤྲོད་འབྱུང་གི་ཡོད་འདུག་ཅིང། གནས་སྟངས་དེ་རིགས་ནི་ཁྲིམས་དང་ལུགས་གང་གི་ཆ་ནས་མི་འགྲིག་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་དོན་འགྲུབ་དབང་མོ་ལགས་ཀྱིས་འདི་ལྟར་འགྲེལ་བརྗོད་གནང་གི་འདུག། གཙོ་བོ་དེ་འདི་རེད་ད་ལྟ་རྒྱ་ནག་གཞུང་ཁོ་རང་ཚོ་གི་བཤད་ཡས་བྱས་པ་ན་ད་ལྟ་ཆུ་རགས་བརྒྱབ་བྱས་ཡོད་ར། ད་འདི་གིས་བོད་པ་ཀྱི་སྤྱི་ཚོགས་དང། འཚོ་བའི་གནས་སྟངས་ལ་ཕན་ཐོགས་ཡའི་ཆེད་དུ་ཡིན་ལབ་ནས་ར། དེ་མ་ཟད་ནི་ཁོར་ཡུག་སྲུང་སྐྱོབ་ཀྱི་ད་ཆ་ཤས་ཅིག་ཡིན་ལབ་ནས་ཁོ་ཚོས་འདི་ཞུའོ། Clean Hydropower Energy ལས་ར། དེ་ནི་དོན་དངོས་སུ་དེ་འདྲ་རེད་བསམ་གྱི་མི་འདུག་གལ་སྲིད་དེ་འདྲ་ཡིན་པ་ཡིན་ན་ད་བོད་པ་དེ་ཚོ་གིས་ཁོ་རང་ཚོས་འདུག་ཞུ་བ་འགེལ་བྱས་འདུག་མ་བྱེད་རོགས་གྱིས་ལབ་ནས་ཁོ་ཚོས་རྒྱ་ནག་གཞུང་ལ་འདུག་འདི་བྱིངས་མ་རོགས་ད་སྐུ་མཁྱེན་ང་ཚོ་དེ་ལ་གནས་སྤོས་མ་གནས་སྤོས་མ་བཏང་རོགས་གྱིས་ལབ་ནས་ཞུ་ཡས་ཞུ་ར་དེ་འདྲའི་ཞུ་བ་འགེལ་བསམ་གྱི་མི་འདུག་ར་དེ་སྔོན་གྱི་ད་ལྟ་འདི་ཆུ་རགས་རྒྱག་རྒྱུ་དེ་གསར་པ་མ་རེད་དེ་སྔོན་མང་པོ་ཆུ་རགས་མང་པོ་བརྒྱབ་ཚར་རེད་འདི་ག་ལ་ར་ཆུ་འདི་གཙང་པོ་འདི་སྒང་ལ་ཆུ་རགས་མང་པོ་བརྒྱབ་ཚར་དུས་ཙམ་པ་ལ་ཨ་ནི་འདི་གི་དཀའ་ངལ་ཤུགས་ཆེན་པོ་ཐེབས་ཀྱི་ཡོད་ད་བོད་པ་ཕ་ཡིས་དངོས་སུ་བསྡད་མཁན་དེ་ཚོ་གིས་གསལ་པོ་ཤེས་འདུག་གོ་བྱས་ཙང་ད་ཁོང་ཚོ་གིས་ཆུ་རགས་མ་རྒྱག་རོགས་བྱས་ནས་འདི་ཕ་གི་ལ་ཞུས་འདུག་གོ་ར་གཅིག་དེ་འདི་རེད་ད་ལྟ་ང་ཚོ་གི video ནང་མང་པོ་འདུག། མཐོང་འདུག་གོ་ར་བོད་པ་མང་པོ་ཅིག་གིས་ད་ཁོང་ཚོ་གིས་ཞུ་བ་རྒྱག་བྱས་སྐུ་མཁྱེན་ཆུ་རགས་དེ་མ་རྒྱག་རོགས་བྱེད་ཞུ་གོ་ར་ད་འདི་གིས་གསལ་པོ་ཅིག་ག་རེ་སྟོན་གྱི་ཡོད་ལབ་ན་ང་ཚོ་དེ་འདྲ་ཨིན་ཇི་ནང་ཞོན་ན Free Prior and Informed Consent ལོས་ད་ཁོང་ཚོ་ལ་ད་བོད་པ་ཕ་གི་ས་ས་གནས་བསྡད་མཁན་དེ་ཚོ་ལ Consent མེད་པའི་ཐོག་ནས་ད་ཆུ་རགས་དེ་རྒྱག་གི་ཡོད་ཅིག་གསལ་པོ་སྟོན་རྒྱུ་དང་ད་ང་ཚོ་གིས་དུས་རྒྱུན་ནས་ང་ཚོའི་ག་ལ་འོ་ར་ན། ཕ་གི་ས་གནས་བསྡད་མཁན་ལ་ཆུ་རགས་དེ་མ་རྒྱག་སྔོན་ནས་ག་ཡ་ཡིན་ན་ནི་ཅིག་ལ་བརྡ་ལན་བྱས་ཏེ་ཆུ་རགས་དེ་རྒྱག་ས་ནི་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་ཨ་ནི་དུས་ཚོད་ག་དུས་བོ་དེ་རྒྱག་ས་ཡོད་མེད་དེ་ཚོ་ཚང་མ་ཅིག Inform བྱས་དེ་དཔེ་གལ་ཆེན་པོ་བརྩི་གི་ཡོད་རེད་ད་ད་ལྟ་གི་འདུག་འདི་གི video དེ་ལྟ་དུས་ཙམ་པ་ལ་ང་ཚོ་གི་ག་རེ་གསལ་པོ་ཧ་དོག་ཧ་གོ་ལབ་ན་ད་འདི་གནས་སྤོའི་འདི་བད་ཀོ་ར་ད་བཙན་དབང་རང་བྱས་ནས་ཨ་ནི་ཆུ་རགས་དེ་ག་ཡ་བྱས་ཨ་ནི་མི་མང་འདུག་ཁ་ལོ་ས་ནས་ནི་འདུག་མ་དཔེ་ཅིག་ར་མ་སྟོན་དྲོད་ད་གནས་སྤོས་བྱས་དེ་ད་གཙོ་བོ་དེ་ཅིག། ཤུགས་ཆེན་པོ་ད་ལྟ་མཐོང་བསྡད་འདུག་ལ། གཞན་ཡང་ད་རེས་ཀྱི་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་དེ་བཞིན་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་བུད་མེད་ལྷན་ཚོགས་བོད་རྒྱལ་ཡོངས་མང་གཙོ་ཚོགས་པ། ས་གནས་གཞོན་ནུ་དང་བུ་མེད་བཅས་ཐུན་མོང་གིས་གོ་སྒྲིག་ཐོག་བཞུགས་སྒར་ཁུལ་གྱི་མི་མང་བརྒྱ་ཕྲག་མཉམ་ཞུགས་གནང་སོང། གཞི་རྩའི་རྒྱ་ནག་གཞུང་གིས་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་དུ་མི་རབས་ནས་མི་རབས་བར་འཚོ་གནས་བྱེད་མཁན་གྱི་ས་གནས་བོད་མི་རྣམས་གནས་སྤོ་དགོས་པའི་བཙན་བཀའ་གཏོང་བཞིན་པར་མཚམས་འཇོག་དགོས་པ་དགེ་འདུན་པ་དང་ཡུལ་མི་ཚོས་པུས་མོ་ས་ལ་བཙུགས་ནས་གདུང་འབོད་བྱེད་པ་བརྙན་ལམ་ནས་ཕྱི་གྱར་བྱུང་ཡོད་པ་མཐོང་རྒྱུ་ཡོད་ལ། དེ་བཞིན་བདུན་ཕྲག་གོང་མའི་ནང་ས་གནས་དེ་གའི་ཡུལ་མི་མང་པོ་སྡེ་དགེ་རྫོང་དུ་མཉམ་འཛོམས་ཀྱིས་རྒྱ་ནག་གཞུང་གིས་དབོན་པོ་སྟོད་ཁུལ་དུ་ཆུ་རགས་གསར་རྒྱག་དང་དེ་བཞིན་དགོན་སྡེ་དང་གྲོང་ཚོ་གནས་སྤོའི་ལས་གཞི་མཚམས་འཇོག་དགོས་པའི་ངོ་རྒོལ་ལས་འགུལ་ཞིག་ཀྱང་སྤེལ་གནང་ཡོད་པ་རེད།

དེའི་བར་ན་ཨུ་རུ་སུ་ཡིས་ཡུག་ཀེན་གྱི་ཐོག་ལ་བཙན་འཛུལ་དུ་བྱས་ཏེ་ལོ་ངོ་གཉིས་ཙམ་འཁོར་བའི་དུས་དྲན་གྱི་ཉིན་ཤས་ཀྱི་སྔོན་འདི་ལ། དེ་རིང་རེས་གཟའ་ཕུར་བུའི་ཉིན་མོ་དབྱིན་ཇི་གཞུང་གིས་ཨུ་རུ་སུའི་ཐོག་ལ་དམ་བསྒྲགས་གསར་པ་ཁག་ཅིག་གསལ་བསྒྲགས་གནང་སྟེ། དམ་བསྒྲགས་དེ་དག་གི་དམིགས་ཡུལ་དེ་ནི་ཨུ་རུ་སུའི་སྲིད་འཛིན་བྷ་ལ་ཏི་མེར་ཕུ་ཏིན་གྱི་དྲག་པོའི་གོ་མཛོད་དང་དམག་དོན་ཡོང་འབབ་ཀྱི་ནུས་ཤུགས་དེ་དག་ཉམས་ཆག་གཏོང་རྒྱུར་དམིགས་པ་ཞིག་ཡིན་ཞེས་གསུངས་ཡོད་པ་རེད། ད་རེས་ཨིན་ཇི་གཞུང་གིས་གསལ་བསྒྲགས་གནང་བའི་དམ་བསྒྲགས་དེའི་འོག་ལ། མི་སྒེར་པ་དང་སྒྲིག་འཛུགས་ཁག་ལྔ་བཅུ་ལྷག་ཙམ་ཞིག་ཡོད་པ་དང། འདི་ནི་ནུབ་ཕྱོགས་པའི་ཡུལ་ཁག་གིས་ཐུན་མོང་གི་ཐོག་ནས་ཨུ་རུ་སུའི་དཔལ་འབྱོར་གྱི་ཐོག་ལ་དམ་བསྒྲགས་བྱ་རྒྱུར་དམིགས་པའི་བྱ་ཐབས་གསར་ཤོས་དེ་ཡིན་པ་རེད། ཨིན་ཇིའི་ཕྱི་སྲིད་བློན་ཆེན David Cameron གྱིས། རྒྱལ་སྤྱིའི་དཔལ་འབྱོར་གྱི་དམ་བསྒྲགས་འདི་དག་གིས་ཨུ་རུ་སུའི་ཡུག་ཀེན་གྱི་ཐོག་ལ་ཁྲིམས་འགལ་གྱི་བཙན་འཛུལ་འདིའི་ཐོག་ལ་དཀའ་ངལ་བཟོ་གི་རེད། ང་ཚོའི་དམ་བསྒྲགས་འདི་དག་གིས་ཨུ་རུ་སུའི་སྲིད་འཛིན་པུ་ཏིན་གྱིས་དམག་འཁྲུག་འདིའི་ཆེད་དུ་ཤིན་ཏུ་མཁོ་བའི་དཔལ་འབྱོར་གྱི་འབྱུང་ཁུངས་དེ་དག་གི་ཐོག་ལ་འགོག་རྐྱེན་བཟོ་གི་རེད་ཅེས་གསུངས་ཡོད་པ་རེད། དེ་བཞིན་དབྱིན་ཡུལ་གྱིས་ཨུ་རུ་སུའི་གཞུང་གཉེར་གྱི་སེར་ཀྲེ་ལཱོབ་ཁེ་ལས་བཟོ་ཚོང་ཁང་ཆེ་ཤོས་དེ་ཐེ་བའི་ཨུ་རུ་སུའི་གཞུང་གི་དྲག་ཆས་གོ་མཚོན་ཀྱི་བཟོ་གྲྭ་དང་འབྲེལ་བ་ཡོད་པའི་བཟོ་ཚོང་ཁང་ཁག་དང་དེ་བཞིན་ལྕགས་རིགས་དང་ཕ་ལམ་ནུས་ཤུགས་བཟོ་ལས་བཅས་ནས་དཔལ་འབྱོར་གྱི་ཡོང་འབབ་འདི་དག་གི་ཐོག་ལ་དམིགས་འབེན་བྱས་ཏེ་དམ་བསྒྲགས་བཀོད་འདོམས་གནང་ཡོད་པ་རེད།

ཡུག་ཀེརན་གྱི་དམངས་གཙོའི་དོན་དུ་འཐབ་རྩོད་འདི་ལ་ང་ཚོས་དུས་ཡུན་ཇི་ཙམ་འགོར་ཀྱང་དེའི་བར་དུ་ཡུག་ཀེརན་ལ་རྒྱབ་སྐྱོར་མུ་མཐུད་བྱ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། དབྱིན་ཡུལ་གྱིས་ད་རེས་ཨུ་རུ་སུའི་སྲིད་གཞུང་དང་འབྲེལ་བ་ཡོད་པའི་མི་སྒེར་དང་བཟོ་ཚོང་ཁང་སྟོང་ཕྲག་གཉིས་ལྷག་ཙམ་ཞིག་ཐོག་ལ་དམ་དྲག་བཀོད་འདོམས་གནང་ཡོད་པ་དང། དེ་བཞིན་ཉེ་ཆར་གཟའ་འཁོར་སྔོན་མའི་ནང་ལ་ཨུ་རུ་སུའི་ནང་ལ་ཕྱོགས་འགལ་ཤོག་ཁག་གི་མགོ་ཁྲིད Alexei Navalny འདས་གྲོངས་སོང་པའི་བཙོན་ཁང་དེའི་འགན་འཛིན་པ་མི་དྲུག་གི་ཐོག་ལ་ཡང་དམ་དྲག་བཀོད་འདོམས་གནང་ཡོད་པ་རེད། གནས་ཚུལ་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན་ཨེ་ཤེ་ཡ་དང་ཨ་མི་རི་ཀ་སོགས་ཀྱི་གཞུང་དམངས་གཉིས་ཀྱི་གསང་བའི་གནས་ཚུལ་དྲ་རྒྱའི་ནང་ནས་སྔོག་མཁན་རྒྱ་གཞུང་གིས་གླ་སྒྲིག་བྱེད་བཞིན་པའི་གསང་བའི་གནས་ཚུལ་ཕྱི་གྱར་བྱེད་བཞིན་པའི་སྐོར་ལ་བསྟན་འཛིན་ལྷུན་གྲུབ་ལགས་ནས་གནས་ཚུལ་ཕྱོགས་བསྒྲིགས་གནང་གི་རེད། དབྱིན་སྐད་དུ I-Soon དང། རྒྱ་སྐད་ལ་ཨན་ཤུན་ཟེར་བ་དེ་ནི་རྒྱ་ནག་གི་གྲོང་ཁྱེར་ཁྲེང་ཏུའུ་ནང་ཡོད་པའི Security Information Technology Provider། ཚན་རིག་ལག་རྩལ་ཐོག་གི་བདེ་འཇགས་ཀྱི་གནད་དོན་མཁོ་སྤྲོད་བྱེད་མཁན་ཅེས་བརྗོད་དེ། དེ་ནི་སྒེར་གྱི་ཁེ་ལས་ཁང་ཞིག་ཡིན་པ་བརྗོད་ཀྱི་ཡོད་ཀྱང། དོན་དངོས་ལས་ཁུངས་དེར་རྒྱ་ནག་གཞུང་གིས་འགྲོ་གྲོན་ཕོན་ཆེ་བཏང་སྟེ། བོད་དང། ཤར་ཏུར་ཀི་སི་ཐན། ཐའེ་ཝན། རྒྱ་གར། ཧོང་ཀོང། མ་ལེ་ཞི་ཡ། ལྷོ་ཀོ་རི་ཡ། ཝི་ཏི་ནམ། དབྱིན་ཇི། ཨ་མི་རི་ཀ་སོགས་འཛམ་གླིང་གི་ཡུལ་གྲུ་མང་པོ་ཞིག་དང་ས་གནས་མང་པོ་ཞིག་གི་གཞུང་དང་སྒེར་གཉིས་ཀའི་གསང་བའི་གནས་ཚུལ་དྲ་རྒྱའི་ཐོག་ནས་སྔོག་བཅུག་སྟེ། རྒྱ་ནག་གཞུང་ལ་མཁོ་སྤྲོད་བྱེད་བཅུག་གི་ཡོད་པ་གསང་བའི་གནས་ཚུལ། ད་རེས་ཉེ་དུས་ཚེས་བཅུ་དྲུག་ཉིན་ཕྱིར་གྱར་ཏེ་གནས་ཚུལ་དེ་དངོས་སུ་རེས་གཟའ་ལྷག་པ་ཉིན AFP སོགས་འཛམ་གླིང་གི་གསར་འགྱུར་བརྒྱུད་ལམ་ཁག་མང་པོ་ཞིག་ནས་ལུང་དྲངས་ཏེ་འགྲེམས་སྤེལ་བྱེད་ཀྱི་འདུག་དེ་ཡང་འཛམ་གླིང་གི་གསར་འགྱུར་མང་པོ་ཞིག་གིས་གནས་ཚུལ་དེ་ལུང་དྲངས་ཏེ་འགྲེམས་སྤེལ་བྱས་པར་གཞིགས་ན། གོང་ཞུས་རྒྱ་ནག་གི་ཚོང་གཉེར་ཁང་དེས་རྒྱལ་ཁབ་གཞན་གྱི་གསང་བ་གནས་ཚུལ་དྲ་རྒྱའི་ཐོག་ནས་སྔོག་འདོན་བྱས་པ་དེ་དག་རྒྱ་ནག་གི Ministry of State Security། རྒྱ་ནག་རྒྱལ་ཡོངས་བདེ་འཇགས་ལྷན་ཁང་དང། People's Liberation Army། རྒྱ་ནག་མི་དམངས་བཅིངས་འགྲོལ་དམག་མི། དེ་མིན China's National Police། རྒྱ་ནག་རྒྱལ་ཡོངས་བདེ་འཇགས་ལས་ཁུངས་ཟེར་བ་སོགས་ལ་མཁོ་སྤྲོད་བྱེད་ཀྱི་ཡོད་པ་མ་ཟད། དེ་མིན་ཕྱི་རྒྱལ་ཁག་ཏུ་ཡོད་པའི་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱེད་མཁན་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ལྟ་སྤྱོད་དང། ཐ་དད་འཛིན་མཁན་རྒྱ་མི་དང་གྲངས་ཉུང་མི་རིགས་ཟེར་བ་ཚོའི་ཐོག་ལ་ཡང་གསང་བའི་གནས་ཚུལ X དྲ་རྒྱའི་ཐོག་ནས་སྔོག་བཅུག་སྟེ་མཁོ་འདོན་བྱེད་བཞིན་ཡོད་པ་འབྲེལ་ཡོད་མི་སྣས་བརྗོད་པའི་སྐད་ཆ་གསར་འགྱུར་བརྒྱུད་ལམ་ཁག་ཚོས་ལུང་དྲངས་ཏེ་འགྲེམས་སྤེལ་བྱས་ཡོད་པ་རེད། དེ་ཡང་སྐུ་ཞབས John Hultquist ཞུ་བ་ནི Google's Mandiant ཟེར་བ་དྲ་རྒྱའི་ཐོག་གི་གསང་བ་གནས་ཚུལ་ཐོག་ཉམས་ཞིབ་བྱེད་མཁན་སྡེ་ཚན་གྱི་འགོ་ཁྲིད་ཡིན་ཞིང། ཁོང་གིས་རྒྱ་ནག་གཞུང་གིས་ཨའེ་སུང་ལ་དངུལ་སྤྲད་དེ་རྒྱལ་ཁབ་གཞན་སོགས་ཀྱི་གསང་བ་གནས་ཚུལ་དྲ་རྒྱའི་ནང་ནས་སྔོག་འདོན་བྱེད་བཅུག་གི་ཡོད་པའི་གནས་ཚུལ་དེ་དག་དངོས་ཡོད་ཀྱི་གནས་ཚུལ་ཡིན་པའི་ར་སྤྲོད་ཡོད་པ་མ་ཟད། རྒྱ་ནག་གཞུང་གིས་སྒེར་གཉེར་ཁེ་ལས་ཁང་དེའི་གྲས་ལ་འགྲོ་གྲོན་ཤུགས་ཆེ་བཏང་སྟེ་གཞན་གྱི་གསང་བ་གནས་ཚུལ་མཁོ་སྒྲུབ་བྱེད་བཅུག་གི་ཡོད་པའི་བྱེད་སྟངས་དེ་ཚོ་དེང་སྐབས་ཤུགས་ཆེ་རུ་ཕྱིན་ཡོད་པའི་གནས་ཚུལ་ར་སྤྲོད་ཡོད་རེད། གསུངས་ཡོད་པ་རེད། འོན་ཀྱང་རེས་གཟའ་ཕུར་བུ་ཉིན་པེ་ཅིང་ནང་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་སྐབས། རྒྱ་ནག་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་པ་མའོ་ནིང་ལ་གསར་འགོད་པས་ད་རེས་ཀྱི་གསང་བ་གནས་ཚུལ་ཕྱི་ལ་གྱར་བའི་ཨའེ་སུང་གི་གནད་དོན་དེའི་ཐོག་དྲི་བ་དྲིས་འདུག་པར། ཁོ་མོས། ཨའེ་སུང་གི་གནད་དོན་དེའི་ཐད་ངས་ཤེས་ཀྱི་མེད། འོན་ཀྱང་ང་ཚོ་རྒྱ་ནག་གཞུང་གིས་དྲ་རྒྱའི་ཐོག་སྔོག་མཁན་དེ་དག་མཐའ་གཅིག་ཏུ་བཀག་སྡོམ་བྱེད་ཀྱི་ཡོད་པ་མ་ཟད། དེ་ནི་ང་ཚོ་རྒྱ་ནག་གི་ཁྲིམས་ལུགས་རེད་ཅེས་ལན་འདེབས་བྱས་འདུག་ཡིན་ན་ཡང་རྒྱ་ནག་གཞུང་གིས་སྒེར་གཉེར་ཁེ་ལས་ཁང་དེའི་རིགས་བེད་སྤྱོད་བཏང་སྟེ་རྒྱལ་ཁབ་གཞན་གྱི་གསང་བ་གནས་ཚུལ་དྲ་རྒྱའི་ཐོག་ནས་སྔོག་བཅུག་གི་ཡོད་པའི་གནད་དོན་ད་རེས་བྱུང་བའི་རྒྱུགས་ཤུལ་དེ་ནི་ཟླ་བ་སྔོན་མའི་ཚེས་སུམ་ཅུ་སོ་གཅིག་ཉིན་ཨ་མི་རི་ཀའི་གྲོས་ཚོགས་ནང། ཨ་མི་རི་ཀའི་དབུས་རྒྱལ་ནང་གསང་བ་ལས་ཁུངས། FBI། ཀྱི་དབུ་ཁྲིད་སྐུ་ཞབས Chris Wray ཡིས་རྒྱ་ནག་ནས་ཨ་མི་རི་ཀའི་ཀམ་པུ་ཊར་གྱི་དྲ་རྒྱའི་ནང་གསང་བ་ཐོག་ནས་འཛུལ་ཏེ་ཨ་མི་རི་ཀའི་འཛུགས་སྐྲུན་གྱི་མ་ལག་དང། འཐུང་ཆུ། གློག་ཁང།

དྲང་པོ་ཞུས་པ་ཡིན་ན་དྲ་རྒྱའི་བདེ་འཇགས་ཐོག་ལྟ་རྟོག་བྱེད་མཁན་ཨ་མི་རི་ཀའི་དབུས་གསང་བ་ལས་ཁུངས། FBI། ཀྱི་འབྲེལ་ཡོད་མི་སྣའི་གྲངས་འབོར་དང་རྒྱ་ནག་ནས་སྔོག་མཁན་གྱི་གྲངས་འབོར་བསྡུར་བ་ཡིན་ན། རྒྱ་ནག་ལྡབ་མང་པོ་ལྔ་བཅུ་ལྷག་གིས་མང་འདུག་ཅེས་སྙན་སེང་ཞུས་ཡོད་པ་རེད། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག

སློབ་འཇུག་བྱ་རྒྱུའི་སློབ་གཉེར་བའི་ཤེས་ཚད་རྟོག་ཞིབ་བྱ་རྒྱུ་ཡིག་རྒྱུགས་གཏོང་རྒྱུ་སླར་གསོ་བྱ་རྒྱུ་ཡིན་པའི་གསལ་བསྒྲགས་སྤེལ་འདུག་པ་དང། ཡེལ་གཙུག་ལག་སློབ་གཉེར་ཁང་དེ་བཞིན་ཨ་མི་རི་ཀའི་ནང་གི་ཆེས་སྐད་གྲགས་ཅན་གྱི་གཙུག་ལག་སློབ་གཉེར་ཁང་གི་ཁོངས་ནས་སློབ་འཇུག་བྱ་རྒྱུའི་ཤེས་ཚད་ཡིག་རྒྱུགས་སླར་གསོ་བྱེད་མཁན་གཉིས་པ་དེ་ཆགས་ཡོད་པ་རེད། དེའི་སྔོན་ཏོག་དབྱིབས་གཉན་རིམས་བཅུ་དགུ་པ་དང་འབྲེལ་བའི་ཐོག་ནས་ཡིག་རྒྱུགས་མ་བཏང་བར་སློབ་འཇུག་བྱས་པ་དེའི་ཐོག་ནས་དཔལ་འབྱོར་གྱི་ཡོང་འབབ་དམའ་བའི་ཁྱིམ་ཚང་ཁག་གི་སློབ་གཉེར་བ་ཚོར་གྱོང་གུན་ཕོག་ཡོད་སྲིད་པར་བརྟེན་ད་ཆ་སློབ་འཇུག་བྱ་རྒྱུར་ཡིག་རྒྱུགས་གཏོང་རྒྱུའི་གསལ་བསྒྲགས་དེ་གནང་བ་ཞིག་ཡིན་འདུག་སྤྱིར་བཏང། ཡལ་གཙུག་ལག་སློབ་གཉེར་ཁང་གི་ནང་འཛུལ་མཁན་སློབ་གཉེར་བ་ཚོས་ཤེས་ཚད་རྟོག་ཞིབ་བྱ་རྒྱུའི་ཡིག་རྒྱུགས་གཏོང་དགོས་ཀྱི་ཡོད་པ་དེ་ལྟར་ཡང། ཡལ་གཙུག་ལག་སློབ་གཉེར་ཁང་གི་ཤེས་ཡོན་སྲིད་ཇུས་ཀྱི་སློབ་འཇུག་བྱེད་ཕྱོགས་ཀྱི་ཤེས་ཚད་ཡིག་རྒྱུགས་གཏོང་ཕྱོགས་ལ་དམ་དྲག་དེ་ཙམ་མེད་པར་གུ་ཡངས་པོ་བཟོས་ཡོད་པའི་འགྲེལ་བརྗོད་གནང་བ་དང་ཆབས་ཅིག་ཡིག་རྒྱུགས་དེ་ཡང SAT ཅེས་པའི་སློབ་འཇུག་ཤེས་ཚད་རྟོག་ཞིབ་ཀྱི་ཡིག་རྒྱུགས་དང་འདྲ་མཚུངས་ཀྱི་རྒྱལ་སྤྱིའི་སློབ་གཉེར་ཁང་ཁག་གི་ལག་འཁྱེར་སོགས་ལ་གཞི་བཞག་པའི་ཐོག་ནས་དོ་བདག་སློབ་གཉེར་བ་ཚོས་སྙན་ཞུ་རྒྱག་ཆོག་གི་ཡོད་པའི་འགྲེལ་བརྗོད་ཀྱང་གནང་འདུག། དེ་དང་ཕྱོགས་མཚུངས་ཨ་མི་རི་ཀའི་མེ་སི་ཆུ་སེ་མངའ་སྡེ་ན་ཡོད་པའི་འཕྲུལ་ལས་རིག་རྩལ་སློབ་གཉེར་ཁང་གིས་ཀྱང་སློབ་འཇུག་གི་ཤེས་ཚད་ཡིག་རྒྱུགས་གཏོང་རྒྱུ་སླར་གསོ་གནང་རྒྱུའི་གསལ་བསྒྲགས་སྤེལ་འདུག་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ནང་ཨ་མི་རི་ཀའི་གཙུག་ལག་སློབ་གཉེར་ཁང་ཁག་གི་ནང་སློབ་འཇུག་བྱ་རྒྱུའི་ཤེས་ཚད་རྟོག་ཞིབ་ཡིག་རྒྱུགས་མ་བཏང་མཁན་སློབ་གཉེར་བ་ས་ཡ་གཉིས་དང་འབུམ་གཉིས་ཙམ་མར་ཆག་ཡོད་པ་དང་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ནང་སློབ་གཉེར་བ་ས་ཡ་གཅིག་དང་འབུམ་བདུན་མར་ཆག་ཡོད་པའི་འགྲེལ་བརྗོད་གནང་འདུག། ཡང་གཙུག་ལག་སློབ་གཉེར་ཁང་ཁག་གི་ནང་འཛུལ་རྒྱུའི་ཡིག་རྒྱུགས་གཏོང་རྒྱུའི་ལམ་སྲོལ་ལ་ངོ་རྒོལ་བྱེད་མཁན་ཚོས། ཤེས་ཚད་ཡོད་མེད་ཀྱི་ཡིག་རྒྱུགས་གཏོང་རྒྱུའི་སྲིད་བྱུས་ཀྱིས་དབྱེ་འབྱེད་བྱེད་ཤུགས་ཆེ་རུ་འགྲོ་རྒྱུའི་ཉེན་ཁ་ཡོད་པའི་འགྲེལ་བརྗོད་དང་འབྲེལ། གང་ལགས་ཟེར་ན་ཁྱིམ་ཚང་ཁག་གི་འབྲེལ་ཡོད་ཕ་མ་ཚོས་རང་གི་ཕྲུ་གུའི་ཡིག་རྒྱུགས་འཕྲོད་ཆེད་དམིགས་བསལ་དགེ་རྒན་གླས་པ་སོགས་བྱས་ཏེ། ཡིག་རྒྱུགས་འཕྲོད་ཐབས་བྱེད་ཀྱི་ཡོད་པའི་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། ན་ནིང་ལོར་ཨ་མི་རི་ཀའི་ཆེས་མཐོའི་ཁྲིམས་ཁང་གིས་རིགས་རུས་ལ་བརྟེན་ནས་སློབ་འཇུག་བྱེད་མི་ཆོག་པའི་ཐག་གཅོད་གནང་བའི་རྗེས་ཆེད་ལས་མཁས་པ་མང་པོ་ཞིག་གིས་གཙུག་ལག་སློབ་གཉེར་ཁང་ཁག་གི་ནང་སློབ་འཇུག་གི་ཡིག་རྒྱུགས་མ་བཏང་བའི་ལམ་སྲོལ་ཤུགས་ཆེ་རུ་འགྲོ་རྒྱུའི་སྔོན་དཔག་བྱས་ཡོད་ནའང།

ཡུག་ཀེརན་ལ་མེ་རྫས་ལ་སོགས་པའི་དྲག་ཆས་གོ་མཚོན་གྱི་རོགས་རམ་སྤྲོད་དགོས་པའི་འབོད་སྐུལ་ནན་ཆེ་བྱས་དོན་བཞིན། ལྡན་མཱ་ཀིས་རང་ཉིད་ལ་ཡོད་པའི་མེ་རྫས་ཡོངས་རྫོགས་ཡུག་ཀེརན་ལ་སྤྲད་རྒྱུའི་གསལ་བསྒྲགས་བྱས་ཡོད་པ་དང། ལྡན་མཱ་ཀིས་ཁ་སང་ཡུག་ཀེརན་ལ་རོགས་རམ་ལྡན་མཱ་ཀི་སྒོར་མོ་ཀེརའུན་ཐེར་འབུམ་གཅིག་དང་དུང་ཕྱུར་བདུན་སྤྲད་རྒྱུའི་གསལ་བསྒྲགས་བྱས་པ་དེས། ཨུ་རུ་སུས་ད་ནི་ལོ་གཉིས་ཀྱི་གོང་དུ་ཡུག་ཀེརན་གྱི་ཐོག་ལ་དམག་འཁྲུག་འགོ་བཙུགས་པ་ནས་བཟུང་ལྡན་མཱ་ཀིས་ཡུག་ཀེརན་ལ་རོགས་རམ Denmark གི་སྒོར་མོ Crown ཐེར་འབུམ་སུམ་ཅུ་སོ་གསུམ་དང་དུང་ཕྱུར་གསུམ་སྤྲད་པ་ཆགས་ཀྱི་ཡོད་པ་དང་བྱང་ཕྱོགས Atlantic དམག་དོན་མཐུན་ཕྱོགས་ཡུལ་ཁག་གི་ཚོགས་མི་ཡིན་པ Denmark ནི་ཡུ་ཁེ་རེན་ལ་རྒྱབ་སྐྱོར་རོགས་རམ་བྱེད་མཁན་རྒྱལ་ཁབ་ཤུགས་ཆེ་ཞིག་ཡིན་པ་དང། ཡུལ་དེའི་དཔལ་འབྱོར་གྱི་ཚད་གཞིའི་རྩིས་བྱས་པ་ཡིན་ན་ཡུལ་དེས་སྤྲད་པའི་དྲག་ཆས་གོ་མཚོན་གྱི་རོགས་རམ་དེ་ཚོ་ཁྱོན་འབོར་ཤིན་ཏུ་ཆེན་པོ་ཆགས་ཀྱི་ཡོད་པ་དང་མི་འབོར་ས་ཡ་དྲུག་ལས་མེད་པའི་ཡུལ་ལུང་དེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བརྒྱད་ཀྱི་མཚམས་ལ་ཡུཀ་རེན་ལ་རང་ཉིད་ཀྱི་རོགས་རམ་གྱི་ཁྱོན་འབོར་དེ་ལྡབ་གཉིས་ཀྱིས་སྤར་ཆ་བྱེད་རྒྱུའི་གསལ་བསྒྲགས་བྱས་བཞག་འདན་མཱག་གི་སྲིད་བློན་ལྕམ་མེ་ཏི་ཧྥེ་ཏེ་རིག་སན་གྱིས་ཁེ་ས་གསར་འགོད་གསལ་བསྒྲགས་ཤིག་བཏོན་གནང་ཡོད་པ་དེའི་ནང་ལ་དམག་འཁྲུག་གི་ནང་ལ་ཡུག་ཀེ་རན་ལ་རྒྱལ་ཁ་ཐོབ་པ་ཡིན་ན་ཡུལ་དེར་ཞལ་འདེབས་ཀྱི་རོགས་རམ་སྤྲོད་མཁན་མང་དུ་འགྲོ་གི་རེད། ང་ཚོ་འདན་མཱག་གིས་བསམ་བློ་འདི་བཏང་སྟེ་ཡུག་ཀེ་རན་ལ་རོགས་རམ་འཕར་མ་སྤྲོད་ཀྱི་ཡོད་པ་དང་ཡུག་ཀེ་རན་ལ་ད་ལྟ་དྲག་ཆས་གོ་མཚོན་དང་དཔལ་འབྱོར་གྱི་རོགས་རམ་དགོས་གལ་ཤིན་ཏུ་ཆེན་པོ་ཆགས་ཡོད་པས་རྒྱལ་ཁབ་གཞན་པ་ཚོས་ཟླ་བ་དྲུག་གམ་ཡང་ན་ཟླ་བ་བཅུ་གཉིས་ཙམ་ངང་སྒུག་བྱས་ཏེ་མ་བསྡད་པར་ཡུལ་དེར་འཕྲལ་མ་ཉིད་དུ་རོགས་རམ་སྤྲད་གལ་ཆེན་པོ་འདུག་ཅེས་གསུངས།

ནེ་དར་ལན་སི་ནི་རང་ཉིད་ལ་ཡོད་པའི་འཁྲུག་འཛིང་གནམ་གྲུ F བཅུ་དྲུག་ཡུ་ཀེ་རེན་ལ་སྤྲད་རྒྱུའི་ཁས་ལེན་བྱེད་མཁན་རྒྱལ་ཁབ་དང་པོ་དེ་ཆགས་ཡོད་པ་དང། འདན་མཱག་གིས་ཀྱང་སྐབས་དེར་ཡུ་ཀེ་རེན་ལ་འཁྲུག་འཛིང་གནམ་གྲུ F བཅུ་དྲུག་གི་རིགས་སྤྲད་རྒྱུའི་ཁས་ལེན་བྱས་ཡོད་རུང་ཡིན་ན་ཡང་རྒྱལ་ཁབ་དེ་གཉིས་ཀྱིས་ད་ལྟ་བར་དུ་ཡུ་ཀེ་རེན་ལ་འཁྲུག་འཛིང་གནམ་གྲུ་དེ་ཚོ་སྤྲད་རྒྱུར་འགོར་འགྱངས་བྱུང་ཡོད་པའི་གནས་ཚུལ་ཐོན་བཞག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཆེན་ཡིན། VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་ཐའེ་ཝན་ལ་རིན་གོང་ཨ་སྒོར་ཁྲི་ཚོ་བདུན་སྟོང་ལྔ་བརྒྱ་ཡི་ལིང་བཅུ་དྲུག་ཟེར་བའི་འཕྲིན་གཏོང་གི་མ་ལག་ཕྱིར་ཚོང་གནང་རྒྱུར་ཆོག་མཆན་གནང་ཡོད་པ་བཅས་ཀྱི་གནས་ཚུལ་ཞིག་བདེ་ཆེན་རྒྱ་མཚོ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ད་རེས་ཆོག་མཆན་དེ་ནི་ཨ་མི་རི་ཀའི་སྲིད་འཛིན་བའེ་ཌན་གྱིས་གཞུང་འཛིན་གནང་བའི་རིང་ཆོག་མཆན་གནང་ཡས་ཐེངས་བཅུ་གསུམ་པ་དེ་ཡིན་པ་དང་ཡང་ཐེ་ཝན་ལ་ཟླ་བ་དང་པོའི་ཚེས་བཅུ་གསུམ་ཉིན་འོས་འདེམས་གནང་བ་ནས་བཟུང་ཐེངས་དང་པོ་དེ་ཡང་ཡིན་པ་རེད། ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གི་བདེ་འཇགས་མཉམ་ལས་ཁང་གིས་གསར་འགྱུར་གསལ་བསྒྲགས་ཤིག་གི་ནང་འགྲེལ་བརྗོད་གནང་དོན། ལས་འཆར་དེའི་འཆར་གཞི་ནི་རྒྱལ་མཚམས་བརྒལ་བའི་གནད་དོན་ཐག་གཅོད་བྱེད་རྒྱུའི་བྱ་ཐབས་ཚུད་ཡོད་པ་དང་ཚད་མཐོའི་སྒྲིག་ཆས། GPS། བསྡུ་ལེན་འཕྲུལ་ཆས་དང་འཕྲིན་གཏོང་སྒྲིག་ཆས། ལག་རྩལ་ཞབས་ཞུ་དང། རྒྱབ་ཕྱོགས་དང་གཞན་པའི་འབྲེལ་ཡོད་བཅས་ཡིན་པ་རེད། ཐེ་ཝན་གྱི་འཕྲིན་གཏོང་དང་དྲ་ལམ་བདེ་འཇགས་ཤུགས་ཆེར་གཏོང་ཆེད་དང་ཐབས་རྩལ་བསླུ་བྲིད་བདེ་འཇགས་ཀྱི་འགུལ་སྐྱོད་རྨང་གཞིའི་སྒྲིག་གཞི་མཁོ་འདོན་གནང་ནས་ཐེ་ཝན་གྱི་མིག་སྔ་དང་མ་འོངས་པའི་འཇིགས་སྐུལ་ལ་གདོང་ལེན་བྱེད་རྒྱུའི་ནུས་པ་གོང་མཐོར་གཏོང་རྒྱུ་དེ་ཡིན་པའི་གསལ་སྟོན་གནང་ཡོད་པ་རེད། ཡང་རྒྱལ་སྲུང་ལྷན་ཁང་གི་བདེ་འཇགས་མཉམ་ལས་ཁང་གིས་གསལ་སྟོན་གནང་དོན་འཆར་གཞི་དེར་སྲིད་གཞུང་ནས་མཚན་རྟགས་གནང་ནས་ཆོག་མཆན་གནང་ཟིན་པ་དང་ད་ལྟ་རྒྱལ་ཡོངས་གྲོས་ཚོགས་ནས་ཆོག་མཆན་གནང་རྒྱུར་ཕུལ་གནང་ཟིན་ཡོད་པ་དང་གཙོ་བོ་འགན་གཙང་ལེན་བྱེད་མཁན་ཚོང་ལས་པ་གཏན་འཁེལ་གནང་རྒྱུ་ཡིན་པ་རེད། འཆར་གཞི་དེར་ཚུར་སྣང་ལན་འདེབས་གནང་རྒྱུའི་ཆེད་ཐའེ་ཝན་གྱི་རྒྱལ་སྲུང་ལྷན་ཁང་གིས་རེས་གཟའ་ཕུར་བུའི་ཉིན་གསལ་སྟོན་གནང་དོན། ཨ་མི་རི་ཀས་ཐེ་ཝན་གྱི་དམག་དཔུང་གི་བཀོད་འདོམས་མ་ལག་དང་གསང་བའི་བརྟག་ཞིབ་མ་ལག་གི་རྒྱུ་ཆའི་ནུས་ཤུགས་ཆེ་རུ་གཏོང་རྒྱུ་དང་ད་ཡོད་ཀྱི་ཐུན་མོང་དམག་འཐབ་བྱེད་རྒྱུའི་ནུས་པ་ཡང་ཆེ་རུ་བཏང་ནས་དམག་དོན་སྦྲེལ་མཐུད་རང་བཞིན་གསར་འཛུགས་བྱེད་རྒྱུའི་རེ་བ་ཡོད་ཞེས་གསལ་སྟོན་གནང་ཡོད་པ་རེད། ཡང་རྒྱལ་སྲུང་ལྷན་ཁང་གིས་ཐེ་ཝན་དང་ཨ་མི་རི་ཀས་མུ་མཐུད་ནས་ལས་རོགས་ཀྱི་འབྲེལ་བ་སྲ་བརྟན་བཏང་ནས། ཐུན་མོང་ཐོག་ཐའེ་ཝན་མཚོ་འགྲམ་དང་རྒྱ་གར་དང་ཞི་བདེ་རྒྱ་མཚོའི་ས་ཁུལ་གྱི་ཞི་བདེ་དང་བརྟན་ལྷིང་སྲུང་སྐྱོབ་བྱེད་རྒྱུ་རེད་ཞེས་གསལ་སྟོན་གནང་ཡོད་པ་རེད་ཐའེ་ཝན་གྱི་ཕྱི་འབྲེལ་ལྷན་ཁང་གིས་ཀྱང་ཨ་མི་རི་ཀས་ཐའེ་ཝན་འབྲེལ་བའི་ཁྲིམས་གཞི་དང་འགན་སྲུང་དོན་ཚན་དྲུག་ལག་བསྟར་གནང་ཡས་དེ་ནི་ཐའེ་ཝན་གྱི་བདེ་འཇགས་ལ་འགན་ལེན་གནང་བ་ཞིག་ཡིན་པས་དེར་ཐུགས་རྗེ་ཆེ་ཞུས་གནང་ཡོད་པ་རེད། ཕྱི་འབྲེལ་ལྷན་ཁང་གིས་ཁ་གསབ་ཀྱིས་གསུང་དོན་ད་རེས་ཀྱི་དམག་དོན་སྒྲིག་ཆས་མཁོ་འདོན་གནང་རྒྱུ་དེས་བྷའེ་ཌེན་སྲིད་གཞུང་གིས་ཐེ་ཝན་གྱི་རྒྱལ་སྲུང་གི་དགོས་མཁོར་ཐུགས་སྣང་ཆེན་པོ་གནང་བ་དང། རྒྱལ་སྲུང་གི་འཇིགས་སེལ་གྱི་ནུས་པར་ཤུགས་སྣོན་རྒྱག་རྒྱུ་ཡིན་པའི་འགྲེལ་བརྗོད་གནང་ཡོད་པ་རེད། ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་མེག་ཀལ་ཀར་གྱིས་སྣེ་ཁྲིད་གནང་བའི་ཚོགས་པ་གཉིས་ཀྱི་སྐུ་ཚབ་ཚོགས་པ་ནས་ཐེ་ཝན་ལ་འཚམས་འདྲིར་ཕེབས་པའི་ཉིན་དང་པོ་དེ་རང་ལ། ཐའེ་ཝན་ལ་རྒྱབ་སྐྱོར་གནང་རྒྱུའི་རྣོ་ངར་ཆེ་བའི་རྣམ་པ་དེ་གསལ་སྟོན་གནང་ཡོད་པ་རེད། དེས་ཐའེ་ཝན་དང་རྒྱ་ནག་སྐམ་སའི་དབར་གྱི་ཛ་དྲག་གི་འབྲེལ་བ་དེ་ཤུགས་ཆེར་འགྲོ་སྲིད་པ་དང་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཚམས་འདྲི་ཚོགས་པའི་ཚོགས་ཆུང་དེས་ཐའེ་པེ་ལ་སྲིད་འཛིན་ཚའེ་ཡིན་ཝུན་དང་སྲིད་འཛིན་སྐུ་གཞོན་དང་སྲིད་འཛིན་འདེམས་ཐོན་པ་ལའེ་ཆིང་ཏེ་དེ་བཞིན་གྲོས་ཚོགས་ཀྱི་དབུ་ཁྲིད་བཅས་དང་མཇལ་འཛོམས་གནང་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ལྷན་ཁང་གི་དབུ་འཛིན་མེག། ཀལ་ཀར་ནས་དེའི་གོང་ནས་ཐེ་ཝན་གྱི་འགོག་སྲུང་ནུས་པར་ཤུགས་སྣོན་རྒྱག་དགོས་པའི་འབོད་སྐུལ་གནང་བ་མ་ཟད་ཨ་མི་རི་ཀ་དང་ཨེ་ཤི་ཡའི་རྒྱལ་ཁབ་དེའི་དཔལ་འབྱོར་མཉམ་ལས་ལ་ཤུགས་སྣོན་རྒྱག་རྒྱུར་སྐུལ་འདེད་གནང་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མིས་ཐེ་ཝན་ལ་འཚམས་འདྲི་གནང་བ་དེར་དམིགས་ནས་རྒྱ་ནག་དམར་ཤོག་དབང་འཛིན་པས་ཨ་མི་རི་ཀས་ཐེ་ཝན་གྱི་ལས་དོན་ལ་ཐེ་བྱུས་བྱས་པ་དེར་ངོ་རྒོལ་བྱེད་རྒྱུ་ཡིན་ཞེས་བཤད་ཡོད་པ་རེད། རྒྱ་ནག་ཕྱི་འབྲེལ་ཁང་གི་མགྲིན་ཚབ་པ་མའོ་ཉིང་གིས་རེས་གཟའ་ཕུར་བུའི་ཉིན་པེ་ཅིང་ལ་གསར་འགོད་ཚོགས་འདུ་ཞིག་འཚོགས་པའི་སར་གསལ་སྟོན་བྱས་དོན། པེ་ཅིང་ནས་ཨ་མི་རི་ཀས་ཐེ་ཝན་དང་གཞུང་ཕྱོགས་ཀྱི་འབྲེལ་བ་མཚམས་འཇོག་དང་ཐེ་ཝན་རང་བཙན་རྩོད་ལེན་བྱེད་མཁན་ཁ་བྲལ་གྱི་སྟོབས་ཤུགས་ལ་ནོར་འཁྲུལ་གྱི་བརྡ་སྟོན་བྱེད་རྒྱུ་མཚམས་འཇོག་དགོས་པའི་འབོད་སྐུལ་བྱེད་རྒྱུ་ཡིན་ཞེས་བཤད་ཡོད་པ་རེད།

དེ་ཚོགས་མི་རྒྱལ་ཁབ་བརྒྱ་དང་དགུ་བཅུ་ཚོའི་དཔལ་འབྱོར་དར་རྒྱས་གཏོང་དོན་ལ་ཚོགས་མི་རྒྱལ་ཁབ་ཚོས་རང་རང་གི་དཔལ་འབྱོར་གྱི་སྲིད་ཇུས་དང་ལས་གྲྭ་སྤེལ་བ་ཚོ་ལ་རམ་འདེགས་དང་ཚོགས་མི་རྒྱལ་ཁབ་དེ་ཚོའི་དཔལ་འབྱོར་ལ་དཀའ་ངལ་འཕྲད་པ་དེ་དག་སེལ་ཐབས་ཡང་ན་ཆུང་ལ་གཏོང་ཐབས་སོགས་ལ་བུ་ལོན་གཡར་སྲོལ་སོགས་ཀྱི་ལས་དོན་འདྲ་མིན་ལ་ཞུགས་སྲོལ་ཡོད་པ་དང། ན་ནིང་པ་ཀི་སི་ཐན་ལ་དཔལ་འབྱོར་གྱི་དཀའ་རྙོག་འཕྲད་པ་ཞིག་གིས་དཀའ་རྙོག་ཆེ་བ་ཟློག་ཐབས་ལ་རྒྱལ་སྤྱིའི་དངུལ་གྱི་ཐེབས་རྩ་དེས་པ་ཀི་སི་ཐན་ལ་ཡུན་ཐུང་བའི་རོགས་རམ་ཞིག་དབུ་བཙུགས་པ་དེའི་དུས་ཚོད་ནི་རིང་མིན་ཟླ་བ་རྗེས་མར་ཕྱི་ཟླ་གསུམ་པའི་ནང་ལ་གཙང་གི་འདུག་པ་ཀི་སི་ཐན་གྱི་དཔལ་འབྱོར་བརྟན་པོ་གནས་པའི་སླད་དུ་གལ་ཏེ་པ་ཀི་སི་ཐན་ལ་རྒྱལ་སྤྱིའི་དངུལ་གྱི་ཐེབས་རྩ་ནས་རོགས་རམ་དེ་མུ་མཐུད་ནས་ཡུན་རིང་ཙམ་གྱི་རིང་ལ་དགོས་ཀྱི་ཡོད་ན་པ་ཀི་སི་ཐན་གྱིས་རྒྱལ་སྤྱིའི་དངུལ་གྱི་ཐེབས་རྩ་ལ་སྙན་ཞུ་དང་བཀའ་མོལ་ཞུ་དགོས་ཀྱི་ཡོད་པ་དང་བཀའ་མོལ་དེ་ཚོའི་སྐབས་ལ་ཆ་རྐྱེན་སོགས་ཀྱི་ཐད་ལ་གྲོས་སྒྲིག་གསར་པ་གནང་དགོས་སྲིད་པ་རེད་འདུག་དེ་ལྟར་གྱི་གནས་སྟངས་ཤིག་བྱུང་གྲབས་ཡོད་པའི་སྔོན་ཚུད་འདིར་བཙོན་ཁང་དུ་བཙོན་འཇུག་འོག་ཡོད་པའི་པ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་རྒྱལ་སྤྱིའི་དངུལ་གྱི་ཐེབས་རྩ་ལ་ཕྱག་བྲིས་སྤྲིངས་ནས་རྒྱལ་སྤྱིའི་དངུལ་གྱི་ཐེབས་རྩས་པ་ཀི་སི་ཐན་ལ་དཔལ་འབྱོར་གྱི་རོགས་རམ་གསར་པ་སོགས་པ་གནང་རྒྱུར་ཞལ་བཞེས་གནང་གནང་གི་གོང་ལ་པ་ཀི་སི་ཐན་གྱི་ད་ལོའི་ཕྱི་ཟླ་གཉིས་པའི་ཕྱི་ཚེས་བརྒྱད་ཉིན་གྱི་རྒྱལ་ཡོངས་འོས་བསྡུ་རྩོད་གཞི་ཅན་དེ་ལ་རང་དབང་ཅན་གྱི་ཞིབ་དཔྱོད་དགོས་ཀྱི་ཡོད་པ་རྒྱལ་སྤྱིའི་དངུལ་གྱི་ཐེབས་རྩས་སྐུལ་མ་གནང་དགོས་པ་འབོད་སྐུལ་གནང་ཡོད་པ་ཁཱན་གྱི་ཁྲིམས་རྩོད་པ་ཨ་ལི་ཛཱ་ཧྥར་གྱིས་གཟའ་ཕུར་བུར་ཁཱན་བཙོན་འཇུག་ཡོད་སའི་བཙོན་ཁང་དེའི་ཕྱི་ལོགས་ལ་གསར་འགོད་པར་བརྗོད་བཞག། IMF།
པ་ཀི་སི་ཐན་གྱི་སྲིད་དོན་ཚོགས་པ་སུ་གང་ལ་གྲངས་མང་ཐོབ་མེད་པའི་ཕྱི་ཟླ་གཉིས་པའི་ཕྱི་ཚེས་བརྒྱད་ཀྱི་འོས་བསྡུ་དེ་ཨིམ་རཱན་ཁཱན་དང་ཁོང་གི་སྲིད་དོན་ཚོགས་པས་གསུང་ཡག་ལ་བྱས་ན་མ་དབྱིན་ཅན་ཞིག་བྱུང་ཡོད་པ་སྐྱོན་འཛུགས་གནང་གི་འདུག་འོས་བསྡུ་དེའི་ནང་ལ་ཁཱན་གྱིས་རྒྱབ་སྐྱོར་བྱས་པའི་འོས་མི་ལ་ས་མིག་མང་ཤོས་ཐོབ་ཡོད་ནས་ཁཱན་གྱི་ཁ་གཏད་ཚོགས་པ་དེ་འདྲའི་མཉམ་འབྲེལ་ཞིག་གིས་ས་མིག་མང་བ་ཟིན་ནས་པ་ཀི་སི་ཐན་གྱི་གཞུང་ལ་འཁོད་ཆོག་པའི་གནས་བབ་བཟོས་ཡོད་པ་ཡང

འོས་བསྡུ་ཚོ་དྲང་པོ་དང་རང་དབང་ལྡན་པའི་ངང་བྱེད་ཀྱི་ཡོད་ན་གནང་རྒྱུ་སོགས་པའི་ཆ་རྐྱེན་བཟོ་དགོས་ཀྱི་ཡོད་པ་དེ་འདྲ་ཡང་གསུངས་བཞག་ཉིས་སྟོང་ཉི་ཤུ་གཉིས་ཀྱི་ཕྱི་ཟླ་བཞི་པའི་བར་པ་ཀི་སི་ཐན་གྱི་སྲིད་བློན་གནང་མཁན་ཨིམ་རཱན་ཁཱན་ནི་ལྐོག་ཟ་རུལ་སུངས་སོགས་པ་ཉེས་ཚུལ་སྣ་ཚོགས་ཤིག་གི་ཐད་ནས་མི་ལོ་བཅུ་ལྷག་གི་བཙོན་བཅད་ཀྱི་ཉེས་ཆད་འོག་པ་ཀི་སི་ཐན་གྱི་ས་གནས་རཱ་ཝལ་པིན་ཌིར་བཙོན་ཁང་དུ་བཙོན་བཅུག་འདུག།

ཟླ་བའི་ནང་འགྲོ་རྒྱུའི་འཕྲུལ་འཁོར Odysseus ཟེར་བ་དེ་ཚེས་ཉི་ཤུ་རྩ་གཉིས་ཉིན་ཟླ་བའི་ནང་བབས་ཡོད་པ་དང་དེ་ནི་ཨ་མི་རི་ཀའི་ཨ་པོ་ལོ་འཁོར་སྐར་ཐེངས་དང་པོ་དེ་ཡིན་པ་བཅས་ཀྱི་གནས་ཚུལ་ཞིག་བདེ་ཆེན་རྒྱ་མཚོ་ལགས་ཀྱིས་སྙན་སྒྲོན་གནང་གི་རེད། གལ་སྲིད IM One མཁའ་གྲུ་ཡི་ལས་དོན་དེ་ལེགས་འགྲུབ་བྱུང་བ་ཡིན་ན་ཨ་མི་རི་ཀས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོའི་ཟླ་བ་བཅུ་གཉིས་པའི་ནང་ཨ་པོ་ལོ་འཁོར་སྐར་བཅུ་བདུན་རྟགས་ཅན་དེ་མི་ཁྱེར་ནས་ལས་འགན་སྒྲུབ་ནས་ལོ་ལྔ་བཅུ་ཕྱིན་པ་ནས་བཟུང་ད་རེས་ཟླ་བའི་ནང་འགྲོ་རྒྱུ་དེ་ཐེངས་དང་པོ་ཆགས་ཀྱི་ཡོད་པ་རེད་གལ་སྲིད་ཕམ་ཉེས་ཕྱིན་པ་ཡིན་ན་དེ་ནི་ལོ་རྗེས་མར་ཕྱིན་པའི་ནང་ཟླ་བའི་འཁོར་སྐར་ལ་འཛེག་རྒྱུ་དེ། ཕམ་ཉེས་ཕྱིན་པ་ཐེངས་གསུམ་པ་དེ་ཆགས་ཀྱི་ཡོད་པ་རེད། ད་རེས་ཀྱི་འཆར་གཞི་དེ་ནི་ཨ་མི་རི་ཀ་མཁའ་དབྱིངས་སྤྱི་ཁྱབ་བཟོ་ཚོང་ཁེ་ལས་ནས་ཟླ་བའི་འཁོར་སྐར་ནང་འགྲོ་རྒྱུའི་ཞབས་ཞུའི་ཆ་ཤས་ཤིག་ཡིན་པ་རེད་ཁེ་ལས་དེས་ཨར་ཏི་མིས་ལས་འཆར་ལ་རྒྱབ་སྐྱོར་བྱེད་རྒྱུའི་འཆར་གཞི་ཞིག་ཡིན་པ་དང་འཆར་གཞི་དེས་མཁའ་དབྱིངས་གོ་ལའི་ཟླ་བའི་ནང་མི་སྲུང་བརྩི་བྱེད་རྒྱུ་ཡིན་པ་མ་ཟད་དེ་གར་རྒྱུན་རིང་གི་རྟེན་གཞི་བཙུགས་རྒྱུ་དེའང་རེད། IM One མཁའ་འགྲུལ་དེ་འབྱུང་འགྱུར་ཚོད་ལྟ་རབ་དང་རིམ་པ་ཞིག་འགོ་འཛུགས་བྱེད་རྒྱུ་ཡིན་པ་དང་ཚོད་ལྟ་དེ་དག་གིས་མ་འོངས་ལས་འགན་ཐོག་བེད་སྤྱོད་ཡོད་པའི་ལས་དོན་མཁོ་འདོན་བྱེད་རྒྱུ་དང་དེ་མ་ཟད་མིའི་རིགས་ལ་མཐར་ཐུག་ཟླ་བའི་འཁོར་སྐར་ཐོག་བདེ་འཇགས་ཀྱི་འགྲོ་སྐྱོད་བྱེད་རྒྱུར་འགན་ལེན་བྱེད་རྒྱུ་དེ་ཡིན་པ་རེད། ནཱ་ས་ཡིས་འགྲོ་གྲོན་བཏང་བའི་པར་ཆས་འཕྲུལ་ཆས་བཞི IM-1མཁའ་འགྲུལ་མཐའ་སྐོར་ལ་བཙུགས་ཡོད་པ་རེད། པར་ཆས་འཕྲུལ་ཆས་དེ་དག་ནས་སྒྲ་དང་ཁོར་ཡུག་པར་རྒྱག་རྒྱུ་ཡིན་པ་དང་མ་གཞི་ཨ་པོ་ལོ་ཡི་ལས་འགན་དེས་འབྲེལ་ཡོད་ཟླ་བའི་འཁོར་སྐར་གྱི་གནས་ཚུལ་དང་མཐོང་ཐོས་ཀྱི་བང་མཛོད་ཞིག་མཁོ་འདོན་བྱས་ཡོད་པ་རེད། ཡིན་ནའི་ཟླ་བའི་འཁོར་སྐར་ནས་ཕྱིར་ལོག་བྱེད་རྒྱུའི་གོང་ལ་ཐག་གཅོད་བྱེད་དགོས་པའི་གནད་དོན་སྔར་བཞིན་ཡོད་པ་རེད། ད་རེས་ཀྱི་མཁའ་དབྱིངས་འཁོར་སྐར་འཕྲུལ་ཆས་དེ་ཧེའུ་སི་ཀྲོན་ལ་ཡོད་པའི་ཁེ་ལས་ཀྱི་ལས་འགན་འཁྱེར་བ་ཞིག་ཡིན་པ་དང་ཡིན་ནའི་འཁོར་སྐར་དེ་ཨ་མི་རི་ཀའི་མཁའ་དབྱིངས་གོ་ལའི་སྤྱི་ཁྱབ་ཁང་གིས་ཚན་རིག་ཞིབ་འཇུག་ཆེད་འཕྲུལ་ཆས་ཁ་ཤས་འཁྱེར་ཡོད་པ་རེད། ཨ་མི་རི་ཀའི་མཁའ་དབྱིངས་སྤྱི་ཁྱབ་ཁང་གིས་ཟླ་བ་སྔོན་མ་འབྱུང་འགྱུར་མི་བླུགས་ནས་ཟླ་བའི་འཁོར་སྐར་ནང་འགྲོ་རྒྱུའི་དུས་ཚོད་དེ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་ལོ་མཇུག་ལ་ཡིན་པའི་གསལ་བསྒྲགས་གནང་ཡོད་པ་རེད་ཡིན་ནའི་རྒྱ་ནག་གི་དམིགས་ཡུལ་དེ་སྤྱི་ལོ་ཉིས་སྟོང་སུམ་ཅུ་ལོར་ཡིན་པའི་གསལ་སྟོན་བྱེད་ཀྱི་ཡོད་པ་དང་ད་ལྟའི་བར་རྒྱལ་ཁབ་ལྔ་ནས་མཁའ་དབྱིངས་གོ་ལའི་ཟླ་བའི་ནང་ཕྱིན་ཡོད་པ་ནི་ཨ་མི་རི་ཀ་དང་དེ་སྔོན་ཨུ་རུ་སུ་མནའ་འབྲེལ་རྒྱ་ནག་རྒྱ་གར་དེ་བཞིན་ཉེ་ཆར་ཟླ་བ་སྔོན་མ་ཉི་ཧོང་ཡང་ཕྱིན་ཡོད་པ་རེད།

སྤེལ་མཁན་དེ་ནི་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རླུང་འཕྲིན་ཁང་འདི་ཉིད་ཡིན། འཛམ་གླིང་ས་ཕྱོགས་གང་སར་ཡོད་པའི་ཨ་མི་རི་ཀའི་རླུང་འཕྲིན་ཁང་གི་གསར་འགོད་པ་ཚོས་བཏང་བའི་འཛམ་གླིང་གི་གསར་འགྱུར་རྣམས། ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཉིན་ལྟར་རླུང་འཕྲིན་དང། སྤྱི་ཚོགས་དྲ་རྒྱ། དེ་བཞིན་བརྙན་འཕྲིན་སོགས་བརྒྱུད་ལམ་ཚང་མའི་ནང་ལ་དུས་ཐོག་ཏུ་བརྒྱུད་བསྒྲགས་བྱེད་ཀྱི་ཡོད། འཛམ་གླིང་གི་ནང་འགྱུར་བའི་གནས་ཚུལ་རྣམས་དུས་ཐོག་ཏུ་མཁྱེན་རྟོགས་ཡོང་བའི་ཆེད་དུ་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རླུང་འཕྲིན་དང་བརྙན་འཕྲིན་ངོ་དེབ Twitter བཅས་ཀྱི་ནང་ལ་གསན་གཟིགས་གནང་རོགས་གནང། དེ་བཞིན་རྒྱ་གར་དང་བལ་ཡུལ་ཡུ་རོབ་ཨ་མི་རི་ཀ་བཅས་ཀྱི་ནང་ཡོད་པའི་ང་ཚོའི་གསར་འགོད་པ་ཚོས་བོད་དོན་དང་འབྲེལ་བའི་གསར་འགྱུར་རྣམས་དུས་ཐོག་ཏུ་འབྱོར་གྱི་ཡོད་པ་རྣམས་ང་ཚོས་ཉིན་ལྟར་བརྒྱུད་བསྒྲགས་བྱེད་ཀྱི་ཡོད། ཨ་མི་རི་ཀའི་རླུང་འཕྲིན་ཁང་གི་ལས་རིམ་ལ་གསན་གཟིགས་གནང་རྒྱུ་མ་བསྙེལ་བ་གནང་རོགས་གནང། ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་རྒྱལ་སྤྱིའི་གནས་ཚུལ་སྣ་མང་གི་ཐད་བསམ་ཚུལ་འདྲ་མིན་གྱི་གནས་ཚུལ་སྙན་སྒྲོན་ཞུ་གི་ཡོད་པ་ལྟར་ད་ལྟ་ཨ་མི་རི་ཀའི་གཞུང་གི་སྲིད་བྱུས་མཚོན་བྱེད་ཆེད་བརྗོད་ཞིག་གསན་རོགས་གནང།
ཨ་མི་རི་ཀའི་སྲིད་གཞུང་གི་དགོངས་ཚུལ་གླེང་བའི་གླེང་བརྗོད་དེ་ད་ལྟ་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕེབས་རྒྱུ་ཡིན། ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་སྐུ་ཞབས Alexei Navalny ད་རེས་ཉེ་དུས་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་ཉིན་ཨུ་རུ་སུའི་ཤིན་ཏུ་དམ་དྲག་ཆེ་བའི་བཙོན་ཁང་ནང་གྲོངས་ཡོད་པ་རེད། ཁོང་ནི། ད་ལྟའི་འགོ་ཁྲིད Vladimir Putin ལ་ཆབ་སྲིད་ཀྱི་ཐོག་ནས་ཁ་གཏད་བཅག་མཁན་གཙོ་བོ་དང། ལྐོག་ཟོས་རུལ་སུངས་བྱེད་མཁན་ལ་གདོང་ལེན་བྱེད་མཁན་གྱི་ལས་འགུལ་སྤེལ་མཁན་གཙོ་བོ་དེ་ཡིན་པ་རེད། དེ་ཡང་འདས་པའི་ལོ་བཅུ་ཕྲག་གཅིག་ལྷག་ཙམ་རིང། སྤྱི་ལོ་ཉིས་སྟོང་ཉི་ཤུ་ནས Navalny ལགས་ཨུ་རུ་སུའི་གཞུང་ནས་གདུག་རྩུབ་འོག་ལྐོག་བསད་བྱེད་རྩིས་ཐེངས་ཁ་ཤས་བྱས་ཡོད་ཀྱང། དེ་དག་ཐོག་ཁོང་གིས་གདོང་ལེན་གནང་སྟེ་ཁོང་ལ།

མི་ལོ་བཅུ་ཕྲག་གཅིག་ལྷག་ཙམ་རིང་ཨུ་རུ་སུའི་གཞུང་དང་པུ་ཀྲིན་གཉིས་ཀྱིས་ཨ་ལེ་ཀ་སེ་ནཱ་ཝལ་ནེ་ལ་གདུག་རྩུབ་བཏང་བ་དང་རྫས་དུག་བཏང་བ་བཙོན་འཇུག་བྱས་ཏེ། མཐར་ཁོང་སྲོག་སྐྱོན་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། དེར་བརྟེན་ངས་ཁོང་གི་བཟའ་ཚང་དང་ནང་མི་ཚོར་སྙིང་དབུས་ནས་གདུང་སེམས་མཉམ་སྐྱེད་ཞུ་བཞིན་ཡོད་ལ།

མྱ་ངན་ཞུ་མཁན་ཨུ་རུ་སུ་གཅིག་པུ་མིན་པར་འཛམ་གླིང་ཁྱོན་ཡོངས་ཀྱི་ཡུལ་གྲུ་མང་པོ་ཞིག་ནང་བཞུགས་ཡོད་པ་དང། དེ་ནི་ཁོང་གིས་སྙིང་སྟོབས་ཆེན་པོས་ཨུ་རུ་སུའི་སྲིད་དབང་སྒེར་གཅོད་རིང་ལུགས་པར་ཁ་གཏད་དང། རྒྱལ་ཁབ་ནང་འདྲ་མཉམ་དང་དམངས་གཙོའི་ལམ་ལུགས། དེ་མིན་ཁྲིམས་ལུགས་ཀྱིས་སྐྱོང་བའི་ལམ་ལུགས་ཤིག་བསྐྲུན་རྒྱུར་འབད་བརྩོན་གྱིས་རང་ཉིད་ཀྱི་སྐུ་སྲོག་ལེགས་སྐྱེས་སུ་ཕུལ་ཡོད་པ་དེར་ངོས་འཛིན་བྱེད་མཁན་མང་པོ་ཡོད་རེད་ཅེས་སྲིད་འཛིན Biden གྱིས་བསྔགས་བརྗོད་དང་སྦྲགས་འགྲེལ་བརྗོད་གནང་ཡོད་པ་རེད།

USA། ཡིན། དེ་དོན་ང་ཚོའི་གོང་གི་ཁ་བྱང་ཐོག་འབྲེལ་བ་གནང་རྒྱུ་ཡོད། ཡང་ང་ཚོའི་གློག་འཕྲིན་གྱི་ཁ་བྱང་ནི། tibetanservice@voanews.com། དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང།
ད་ཆ Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་རྒྱང་བསྲིངས་ཁག་དྲ་རྒྱའི་ཐོག་ལ་ཡོད། ང་ཚོའི་ལེ་ཚན་ཁག་ལག་འཁྱེར་འཕྲུལ་ཆས Android དང iPhone སོགས་པའི་ཁ་པར་དང Kindle དང iPad སོགས་པའི་ལག་ཐོག་གི་སྟབས་བདེའི་རེག་ཚོར་འཕྲུལ་འཁོར་ཐོག་གསན་གཟིགས་གནང་རྒྱུ་ཡོད་པ་མ་ཚད། འབྲེལ་མཐུད་དྲ་རྒྱ Facebook དང Twitter WordPress Google Plus སོགས་ཐོག་གསན་གཟིགས་གནང་གི་ཡོད། ཀུན་གླེང་བརྙན་འཕྲིན་གྱི་གསར་འགྱུར་དང་གླེང་མོལ་གྱི་ལས་རིམ་དང། བོད་དང་རྒྱལ་སྤྱིའི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དྲ་བརྙན་གསར་འགྱུར། ཡང་དྲ་རྒྱའི་ནང་ལ་བོད་དང་འབྲེལ་བའི་གནས་ཚུལ་གྱི་ལས་རིམ་དྲ་སྣང་གི་བོད་དང། དེ་བཞིན་གནད་དོན་འདྲ་མིན་ལ་གླེང་བའི་དཔྱད་ཞིབ་ཀྱི་ལས་རིམ་བཅས་ཡོད།
ད་དུང་བརྗོད་གཞི་དམིགས་བསལ་ཅན་གྱི་ལེ་ཚན་མི་འདྲ་བ་དགུ་ཙམ་ཡོད་པ་དེ་དག་ཐེ་བའི་བོད་དང་རྒྱལ་སྤྱིའི་ཉིན་རེའི་གནས་ཚུལ་ཞིབ་ཅིང་རྒྱས་པ་རྒྱང་བསྲིངས་ཞུས་པའི་ཨ་རིའི་རླུང་འཕྲིན་ཁང་གི་ཉིན་རེའི་རླུང་འཕྲིན་གྱི་ལས་རིམ་ཁག་དང་འཛམ་གླིང་གི་གསར་འགྱུར་གསར་ཤོས་ཁག་ངོ་སྤྲོད་ཞུས་པའི་འགོ་བརྗོད་གསར་འགྱུར་གྱི་དྲ་བརྙན་བརྙན་འཕྲིན་ལེ་ཚན་དང། བྱེད་ལས་སྣ་ཚོགས་ནང་ཡོད་པའི་བོད་མི་ཁྱད་པར་ཅན་ཚོའི་ཡིད་དབང་འཕྲོག་པའི་ལོ་རྒྱུས་དང་ཉམས་མྱོང་ངོ་སྤྲོད་ཞུས་པའི་དྲ་བརྙན་གླེང་མོལ་ཅེས་པའི་ལེ་ཚན་གཉིས་ཀ་ང་ཚོའི་དྲ་རྒྱའི་ཐོག་ལ་ཡོད།
ང་ཚོའི་དྲ་ཚིགས་ཁ་བྱང་ནི www.voatibetan.com བཅས་ཡིན་པས་གལ་སྲིད་རྣམ་པ་ཚོས་གསར་འགྱུར་གལ་ཆེན་དེ་འདྲ་ང་ཚོའི་རྒྱ་ཆེའི་ལས་རིམ་གསན་མཁན་རྣམ་པ་ཚོ་དང་མཉམ་དུ་གླེང་མོལ་གནང་འདོད་ཡོད་ཚེ་ང་ཚོའི་དྲ་རྒྱའི་འབྲེལ་གཏུག་ཤོག་ལྷེའི་ཐོག་ལ་ཕེབས་རོགས་གནང། ཡང་ཁྱེད་རྣམས་ཀྱིས་བརྙན་པར་བསྐུར་རྒྱུ་ཡོད་ན་དྲ་ངོས་ཀྱི་ཐོག་ཡོད་པའི་བརྙན་པར་གང་ཞིག་ལ་བསྣུན་རྗེས།

བཙན་བྱོལ་བོད་མིའི་སྤྱི་ཚོགས་དང་འབྲེལ་བའི་གསར་འགྱུར་གསན་འདོད་ཡོད་མཁན་ཚོས་ཨ་རིའི་རླུང་འཕྲིན་ཁང་གི་ཉིན་རེའི་རླུང་འཕྲིན་གྱི་ལས་རིམ་དང་བརྙན་འཕྲིན་གྱི་ལས་རིམ་ལ་གསན་གཟིགས་གནང་རོགས་གནང། ཡང་དུས་ཐོག་ལ་གསན་མ་ཐུབ་ན་ང་ཚོའི་དྲ་རྒྱ་དང་ངོ་དེབ་སོགས་སྤྱི་ཚོགས་དྲ་ཚིགས་ནས་རླུང་འཕྲིན་དང་བརྙན་འཕྲིན་གྱི་ལས་རིམ་ཆ་ཚང་གསན་གཟིགས་གནང་ཐུབ་ཀྱི་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ད་ད་རིང་གི་ལས་རིམ་ཡོངས་སུ་མཇུག་སྒྲིལ་མ་ཞུས་གོང་དུ་འཛམ་གླིང་གི་གསར་འགྱུར་སྙིང་བསྡུས་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཁ་སང་རེས་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་འཐབ་ཇུས་ཚོགས་ཆུང་གི་ཚོགས་གཙོ Mike Gallagher གཙོས་པའི་གྲོས་ཚོགས་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་ཐ་ཝན་ནང་གཞུང་འབྲེལ་འཚམས་འདྲིར་ཆེད་ཕེབས་གནང་བའི་སྐབས་ཨ་མི་རི་ཀའི་སྲིད་དོན་ཆབ་སྲིད་ཚོགས་པ་གཉིས་ཀས་ཐ་ཝན་ལ་གཡོ་བ་མེད་པའི་ཐོག་ནས་རྒྱབ་སྐྱོར་གསལ་སྟོན་གནང་ཆེད་ཁོང་རྣམ་པས་ཐ་ཝན་གྱི་སྲིད་འཛིན་དང་ཐུག་འཕྲད་གནང་བ་མ་ཟད་མཚོ་གླིང་དེའི་དམངས་གཙོའི་ལམ་ལུགས་ལ་བསྔགས་བརྗོད་གནང་ཡོད་པ་ལྟར་དེའི་ཐོག་རྒྱ་ནག་གཞུང་གིས་ཞིབ་འཇུག་བྱ་རྒྱུ་ཉག་ཅིག་ཡིན་པའི་གནས་ཚུལ་ཐོན་འདུག།
ཡང་བོད་ནང་གི་གསར་འགྱུར་གནས་ཚུལ་ཞིག་ཞུ་རྒྱུ་དེ་ལ་ཁ་སང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཀྱི་སྔ་དྲོ་བོད་ཀྱི་ནང་ལ་ཁམས་སྡེ་དགེ་རྫོང་གི་དབོན་དགོན་པ་དང་ཡེ་ན་དགོན་པའི་དགེ་འདུན་པ་ཚོ་དང་ཉེ་འཁོར་གྱི་མང་ཚོགས་མང་པོ་ཞིག་ཉེན་རྟོག་པས་འཛིན་བཟུང་བྱས་ཡོད་པ་རེད། རྒྱ་མི་ཉེན་རྟོག་པས་བོད་མི་ཚོའི་ཐོག་ལ་ཆུ་ཁ་ཚ་དང་གློག་ཤུགས་བེར་རྒྱུག་སོགས་བེད་སྤྱོད་བྱས་ཏེ་དགེ་འདུན་པ་དང་མི་མང་རྣམས་འཛིན་བཟུང་བྱས་པ་མང་པོ་ཞིག་ལ་རྨས་སྐྱོན་ཕོག་ནས་སྡེ་དགེ་རྫོང་གི་སྨན་ཁང་གི་ནང་ལ་ཛ་དྲག་མྱུར་སྐྱོབ་བྱེད་བཞིན་པའི་གནས་ཚུལ་ཡང་ཐོན་ཡོད་པ་རེད། འདི་གར་གནས་ཚུལ་མཁོ་སྒྲུབ་པས་བརྗོད་དོན་བྱས་པ་ཡིན་ན་ཕྱི་ཚེས་ཉི་ཤུ་གཅིག་གི་ཉིན་མོ་ས་གནས་ལས་བྱེད་པས་དབོན་སྟོད་དགོན་པའི་དོ་དམ་མི་སྣ་དང་སྡེ་བའི་འཐུས་མི་རྣམས་གྲོས་བསྡུར་བྱ་རྒྱུ་ཡིན་ལུགས་བརྗོད་ནས་སྐད་བཏང་ཡོད་ཀྱང་དེ་ནི་མགོ་སྐོར་བསླུ་ཐབས་ཤིག་ཡིན་པ་དང་བོད་མི་རྣམས་གྲོས་བསྡུར་བྱེད་སར་སླེབས་མ་ཐག་ཏུ་འཛིན་བཟུང་བྱས་ཏེ་ཁོང་ཚོའི་གནས་སྟངས་གོ་རྒྱུ་མེད་པར་གྱུར་ཡོད་པ་མ་ཟད་ས་ཁུལ་དེའི་ནང་གི་བརྡ་འཕྲིན་དང་འགྲུལ་ལམ་སོགས་བཀག་འགོག་བྱས་པའི་རྐྱེན་གྱིས་ད་ཆ་སྡེ་བ་ཕན་ཚུན་འབྲེལ་བ་དང་འགྲུལ་བཞུད་བྱེད་མི་ཆོག་པའི་དམ་དྲག་བྱས་པའི་གནས་ཚུལ་ཐོན་འདུག།
ཡང་ཨུ་རུ་སུའི་སྲིད་འཛིན་པུ་ཀྲིན་གཞུང་དང་ལྟ་སྤྱོད་མི་མཐུན་མཁན་ཡུལ་དེའི་ཕྱོགས་འགལ་ཚོགས་པའི་མགོ་ཁྲིད་འདས་པོ་ཨེ་ལེག་སི་ནེ་ཝེ་ཡི་སྐྱེད་མས་མཐའ་མཇུག་ཏུ་རང་གི་བུའི་ཕུང་པོ་མཐོང་བྱུང་ཞེས་ཁ་སང་རེས་གཟའ་ཕུར་བུའི་ཉིན་བརྗོད་ཡོད་པ་དང་ཨུ་རུ་སུ་གཞུང་གི་མཐོ་རིམ་དཔོན་རིགས་ཚོས་ནཱ་ཝེ་ནེ་ཡི་ཕུང་པོ་མང་ཚོགས་ཀྱིས་མ་མཐོང་སའི་གསང་བའི་ས་ཁུལ་ཞིག་ཏུ་སྦེད་འཇོག་བྱ་རྒྱུའི་ཐད་ལ་མོས་མཐུན་བྱེད་དགོས་པའི་གནོན་ཤུགས་སྤྲོད་ཀྱི་ཡོད་པར་ནཱ་ཝེ་ནེ་ཡི་སྐྱེས་དམན། འགོག་ཐབས་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག། ཡང་ཡུག་ཀེན་གྱི་མཁའ་དམག་དཔུང་སྡེས་བརྗོད་དོན་བྱས་པ་ཡིན་ན་རེས་གཟའ་ཕུར་བུའི་ཉིན་མོ་ཨུ་རུ་སུ་ཡིས་ཡུག་ཀེན་གྱི་ཐོག་ལ་མི་མེད་འཕུར་གྲུ་བཅུ་དང་མེ་ཤུགས་འཕུར་མདེལ་ཞིག་གིས་གཏོར་རྒོལ་བྱས་ཡོད་ཀྱང་ཡུག་ཀེན་གྱི་མཁའ་དམག་གིས་པོལ་ཏ་བྷ་དང་དི་ནི་ཕུ་རོ་དང་དེ་བཞིན་ཟ་པོ་རི་ཟི་ཡ་སོགས་ཀྱི་ནང་ལ་ཨུ་རུ་སུའི་མི་མེད་འཕུར་གྲུ་བརྒྱད་གཏོར་བཤིག་བཏང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཡང། ཧ་མ་སི་ཡིས་བཙན་ཁྲིད་བྱས་པའི་མི་སྣ་བརྒྱ་སྐོར་ཙམ་ཞིག་གློད་བཀྲོལ་ཡོང་ཐབས་སུ་ཨིསི་རཱཨེལ་དང་ཧ་མ་སི་གཉིས་དབར་སྒ་ཛ་ས་ཁུལ་དུ་གནས་སྐབས་མེ་འཕེན་མཚམས་འཇོག་གི་གྲོས་མཐུན་ཞིག་འཇོག་ཐབས་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ནི་ཕུན་ཚོགས་ཚེ་རིང་ལགས་དང་འཕྲིན་གཏོང་ལག་རྩལ་པ་ཛུ་བེ་ཨལ་ཨལ་ཏཱ་ཡིབ་རེད། ལས་རིམ་ངོ་སྤྲོད་ཞུ་མཁན་ང་ཀུན་བཟང་སྒྲོལ་མ་དང། ནོར་བུ་བསམ་འཕེལ་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ་བཀྲ་ཤིས་རེད།